ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གསུམ་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འདི་མགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལྷོ་ཨ་མི་རི་ཀའི་རྒྱལ་ཁབ་བྷར་ཛིལ་ནང་གཞུང་དོན་འཚམས་གཟིགས་ལ་ཕེབས་འབྱོར་གནང་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བའི་ཉིན་མོར་བཙན་བྱོལ་ནང་གི་བོད་མི་དང་ཡུ་གུར་སོག་པོ། ཧོང་ཀོང། དམངས་གཙོ་དོན་གཉེར་བ་བཅས་ཀྱིས་འཛམ་གླིང་ས་ཕྱོགས་གང་སར་ནས་མཉམ་རུབ་ཀྱིས་ངོ་རྒོལ་ལས་འགུལ་སྣ་ཚོགས་སྤེལ་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནུབ་བྷེང་གྷལ་མངའ་སྡེའི་གྲོང་ཁྱེར་ས་ལུ་ཀར་ནང་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་མ་མགོའི་གྲྭ་ཚང་དུ་ཆིབས་བསྒྱུར་གྱིས་ཆོས་འབྲེལ་བསྩལ་གནང་མཛད་རྒྱུ་ཡིན་འདུག། དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་ཆོས་ཉམས་སུ་ལེན་པར་གཙོ་བོ་ཀུན་སློང་ཡང་དག་པ་ཞིག་དགོས་གལ་ཆེ་བ་ཐའེ་ཝན་གྱི་དད་ལྡན་པ་ཚོར་ཆོས་འབྲེལ་སྐབས་བཀའ་གནང་འདུག། རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་ནས་ཐག་གཅོད་གནང་བ་བཞིན་ཧི་མཱ་ཅལ་མངའ་སྡེའི་སིམ་ལ་གྲོང་སྡེའི་ལས་ཁུངས་ནས་ཁུལ་དེར་ཚོང་ལས་གཉེར་མཁན་བོད་མི་མི་ཚང་བདུན་ཅུ་དོན་དྲུག་ལ་ཚོང་ཁང་གསར་རྒྱག་མཁོ་སྤྲོད་གནང་ཡོད་ཀྱང་ཁང་གླ་ཆེ་བའི་དཀའ་ངལ་འཕྲད་བཞིན་ཡོད་འདུག། ཕྱི་ལུགས་སྨན་པས་ཁྲག་ཤེད་མཐོ་བའི་ནད་ངོས་འཛིན་བྱེད་སྟངས་དང་ཉེན་ཁའི་རང་བཞིན། ཁྲག་ཤེད་ཡོད་མེད་བརྟག་དཔྱད་བྱེད་པའི་ཐབས་ཤེས་སོགས་ཀྱི་སྐོར་ལ་གནས་ཚུལ་ཕྱོགས་སྒྲིག་ཞུས་པ་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་ཐུགས་འགན་བཞེས་རྗེས་ལྷོ་ཨ་མེ་རི་ཀའི་ནང་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་པ་ལྟར་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་སྦྲ་ཟིལ་གྱི་གྲོང་ཁྱེར Sao Paul ནང་ཕེབས་ཡོད་པ་དང་ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་དང་སྦྲ་ཟིལ་བོད་ཁང་གི་འགན་འཛིན་ལྷན་ཚོགས་ཀྱི་དབུ་འཛིན་སོགས་ནས་སྣེ་ལེན་ཞུས་ཡོད་འདུག་ཉིན་དེར་སྦྲ་ཟིལ་གྱི་གྲོང་ཁྱེར Sao Paul ནང་བགྲོ་གླེང་ཞིག་ཏུ་མཉམ་ཞུགས་གནང་ཡོད་འདུག། དེ་མིན་སྲིད་སྐྱོང་མཆོག་གིས་སྤྱི་ཟླ་བཅུ་པའི་ཚེས་གཅིག་ནས་གཉིས་བར་བར་ཛིལ་དང་ཚེས་གསུམ་ནས་བཞི་བར་ཁོ་སི་ཊ་རི་ཀ་དང་ཚེས་ལྔ་ནས་དྲུག་བར་ཀོ་ལོམ་བྷི་ཡ་དང་ཚེས་བདུན་ནས་བཅུ་གཅིག་བར་མེག་སི་ཀོ་བཅས་ནང་གི་གཟིགས་སྐོར་གྲུབ་རྗེས་དེ་སྔ་བྱང་ཨ་རིའི་ནང་བཅར་སའི་ཨ་རིའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང་ཨ་རིའི་རྒྱལ་ས་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་འཆར་ཡོད་འདུག

སྲིད་སྐྱོང་མཆོག་གིས་སྐབས་དེར་བཙན་བྱོལ་བོད་མི་རྣམས་ཀྱིས་ཉིན་རེ་བཞིན་དཀའ་ངལ་གང་ལ་གདོང་ལེན་གནང་དགོས་པ་དང་བོད་མིའི་སྒྲིག་འཛུགས་ཀྱིས་བོད་ཀྱི་གནད་དོན་སེལ་ཐབས་གནང་བཞིན་ཡོད་པ་གསུངས་འདུག། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་སྤྱི་ཟླ་བཅུ་པའི་ཚེས་གཅིག་གི་ཉིན་མོ་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་བཙུགས་ནས་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་དུས་ཆེན་གྱི་མཛད་སྒོར་ལྷ་སར་འཚོགས་ཏེ་བོད་མི་ཚོའི་འཚོ་བ་ཡག་པོ་ཡོད་ལུགས་སོགས་དྲིལ་བསྒྲགས་བྱས་ཡོད་ཀྱང་བཙན་བྱོལ་ནང་གི་བོད་མི་དང་ཡུ་གུར། སོག་པོ་དང་ཧོང་ཀོང་དམངས་གཙོ་དོན་གཉེར་ཅན་གྱི་རྒྱ་མི་རིགས་ཚོས་མུན་ནག་གི་ཉི་མ་ཞིག་ཏུ་ངོས་འཛིན་གྱིས་འཛམ་གླིང་གི་ས་ཆ་མང་པོའི་ནང་མཉམ་རུབ་ཀྱི་ངོ་རྒོལ་ལས་འགུལ་སྣ་ཚོགས་སྤེལ་ཡོད་པའི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་མོ་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་བདུན་ཅུ་དོན་བཞི་འཁོར་བར་རྟེན་འབྲེལ་ཞུ་བའི་ཉིན་མོ་ཞིག་ཏུ་ངོས་འཛིན་བྱེད་པ་ལྟར་ལྷ་སར་མཚོན་ན་ཕོ་བྲང་པོ་ཏ་ལའི་མདུན་ཐང་དུ་མཛད་སྒོ་འཚོགས་ལུགས་དང། ལྷ་སའི་མི་རིགས་ཁག་དང་ལས་རིགས་ཁག་གི་འཐུས་མིས་དུས་ཆེན་གྱི་གཟབ་མཆོར་ལེགས་པར་སྤྲས་ཏེ་རྟེན་འབྲེལ་ཞུ་ལུགས་དང་ད་ཆ་བོད་མིའི་འཚོ་བ་ཡག་ཏུ་ཕྱིན་ཡོད་ལུགས་བོད་དེ་བཞིན་རྒྱ་ནག་དང་ཁ་བྲལ་ཐབས་མེད་ལུགས་བཤད་ཡོད་ལུགས་ཀྱིས་རྒྱ་ནག་གི་གསར་ཤོག་ཐོག་ཏུ་གནས་ཚུལ་སྤེལ་ཡོད་ཀྱང་བཙན་བྱོལ་དུ་ཡོད་པའི་བོད་མི་གཙོ་བོར་གྱུར་བའི་ཡུ་གུར་བ་དང། ཧོང་ཀོང། ཐེ་ཝན། རྒྱ་ནག་གི་དམངས་གཙོ་དོན་གཉེར་ཅན་སོགས་ཀྱིས་ཉིན་མོ་དེ་ནི་མུན་ནག་ཞིག་ཏུ་ངོས་འཛིན་གནང་སྟེ་འཛམ་གླིང་གི་ས་ཁུལ་མང་པོའི་ནང་མཉམ་རུབ་ཀྱི་ངོ་རྒོལ་ལས་འགུལ་སྤེལ་ཏེ་རྒྱ་ནག་གཞུང་གི་བྱ་སྤྱོད་ལ་མཐའ་གཅིག་ཏུ་ངོ་རྒོལ་བྱས་ཡོད་ཅིང། དཔེར་ན་ཉི་ཧོང་ནང་དུ་མཚོན་ན་རྒྱ་ནག་གཞུང་ཚབ་མདུན་དང་མི་ཚོགས་ཆེ་བའི་ཁྲོམ་རའི་ནང་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་སྤེལ་བའི་སྐོར་ལ་ཉི་ཧོང་བོད་རིགས་ཚོགས་པའི་ཚོགས་མི་བསོད་ནམས་སྒྲོལ་དཀར་ལགས་ཀྱིས་ངོ་སྤྲོད་གནང་བྱུང།

ཨོ་དི་ལི་ཡ་སྐད་རྒྱབ་རྗེས་ཨ་ནི་ད་ལི་དི་ལི་ཡ་ཧོང་ཀོང་གི་རྒྱ་མི་རང་འདས་ཁོ་རང་ཚོ་གྲངས་མང་ཤོས་རེད་བྱས་ཁྲོམ་བསྐྱོད་སྐད་རྒྱབ་ས་རང་ཚོ་མི་བརྒྱ་དང་ལྔ་བཅུ་ཟིན་འདུག་ཨ་ནི་གཉིས་མ་གཏོགས་ཀོ་རོ་ན་ཉེས་དེ Chinese National Foundation དེ་ཡོད་རེད་བ་སྐད་རྒྱབ་ཡ་དེ་ལས་ད་ལོ་མ་ང་རབས་ཀྱི་གླེང་ངེས་རབས་ཀྱི་ཆེད་སུ་ཀོ་རོ་ན་སྐབས་ལ་ལྟད་མོ་བྱེད་ངེས་ཀྱི་སྐད་དེ་རྒྱབ་ཡ་རང་ཚོས་དེ་གས་མི་འབོར་ཞེ་དྲག་མི་འདུག་དེ་ད་ལོ་དེས་མང་བྱས་ཨ་ནི་ཁྲོམ་བསྐྱོད་འགྲོ་ཐོག་ནས་ཨ་ནི་སེམས་པ་སྐྱིད་པོ་བྱེད་ལ་ཡ Support Tourist དང་ཡང Japanese སོ་ལ་དེ་འདྲ་དང་གང་ག་ལོ་རང་ཚོ་ལ་ཡ།

ང་ཚོ་ཕྱི་ཟླ་བཅུ་པ་ཚེས་གཅིག་ལ་གཅིག་སྐད་འབོད་གོ་སྒྲིག་ཞུ་ཡས་དེ་ནི་ཕ་རན་སི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་རིགས་ཚོགས་པའི་གོ་སྒྲིག་འོག་ལ་ཨ་ནི་ས་གནས་ཀྱི་ཆོལ་ཁ་གསུམ་རེད་གཞོན་ནུ་རེད་ཨ་ནི་ད་ག་ནང་བཞིན་ད་ད་རྒྱ་དམར་གྱི་བཙན་དབང་ལ་མྱངས་བཞིན་པ་ཡུ་གུར་ཡོད་རེད་མོང་གོལ་བྱས་ཨ་ནི་ཏཱའི་ཝན་ནེ་ཧོང་ཀོང་བེད་ནམ་ཨ་ནི་རྒྱ་མིའི་དམངས་གཙོ་ཚོགས་པ་ཁོ་རྣམ་པ་ཚོ་ཚང་མ་གི་མཉམ་རུབ་ཀྱི་ཐོག་ལ་ཨ་ནི་འདི་སྐད་འབོད་འདི་གོ་སྒྲིག་ཞུས་ཡོད་རེད། ད་བྱས་ཙང་ད་རིང་གི་སྐད་འབོད་འདི་གོ་སྒྲིག་ཞུ་དགོས་དོན་དག་གཙོ་བོ་འདི་ད་ད་ལྟ་རྒྱ་དམར་དབུ་བརྙེས་ཡག་གི་ཉིན་མོ་འདི་ཁོ་རང་ཚོ་ལ་འདི་འདྲ་ཆགས་བསྡད་ཡོད་ཡིན་ན་ང་ཚོ་ད་ལྟ་བཙན་དབང་ལ་རྒྱ་མིས་ཀྱི་མནར་གཅོད་ལ་མྱངས་བཞིན་པ་ཚང་མ་ལ་ད་རིང་གི་ཉི་མ་འདི་ཉིན་ནག་ཡིན། ད་ད་ལྟ་བོད་ནང་ལ་ཆ་བཞག་ན་དཔེར་ན་ད་རྒྱ་མིས་ཀྱི་ལོ་བདུན་ཅུ་ལྷག་ཙམ་ཞིག་ང་ཚོ་ལ་བཙན་དབང་བཏང་རྗེས་ད་ད་ལྟ་རྒྱ་མིས་ཀྱི་ཐབས་ཤེས་འདྲ་མི་འདྲ་བོད་མི་རིགས་འདི་ངོ་བོ་ཁོ་རང་རྩ་མེད་བཏང་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་རེད་ཨ་ནི་ད་ལྟ་ང་ཚོ་གི་སྐད་འབོད་གོ་སྒྲིག། ཞུས་བྱས་ང་ཚོ་གིས་འདི་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་ཨ་ནི་བོད་པ་ཙམ་མ་ཡིན་པར་ད་ལན་འདི་ལ་མི་རིགས་མང་པོ་ཅིག་གིས་སྐད་འབོད་འདི་ལ་མཉམ་ཞུགས་བྱས་ཡོད་རེད་ལ་ནི་ཞུས་ཡོད་ཡིན། དེ་བཞིན་རྒྱ་གར་ནང་དུ་ཡང་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་གཞོན་ནུ་ཚོགས་པ་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་ཟུང་འབྲེལ་གྱིས་རྒྱ་ནག་གཞུང་གིས་བོད་མི་དང་ཡུ་གུར་སོགས་པའི་ཐོག་ལ་འཛིན་པའི་སྲིད་བྱུས་མཚམས་འཇོག་ཡོང་ཐབས་ཀྱི་ལས་འགུལ་སྤེལ་བའི་སྐོར་ལ་རྒྱ་གར་ནང་གི་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་གཙོ་པ་སངས་ལགས་ཀྱིས་ངོ་སྤྲོད་གནང་བྱུང། ཕྱི་ཟླ་བཅུ་པའི་ཚེས་གཅིག་ལ་རྒྱ་ནག་དམར་གཞུང་གི་འགོ་ཚུགས་ནས་ལོ་བདུན་ཅུ་དོན་བཞི་འཁོར་བའི་ཉིན་མོ་ཞིག་ཆགས་བསྡད་ཡོད་རེད། འདི་ཉིན་མོ་དེ་ལ་ང་ཚོ་བཞུགས་སྒར་རྡ་རམ་ས་ལར་ཨ་ནི་ཚོགས་པ་ཆེ་ཁག་གསུམ། བོད་ཀྱི་གཞོན་ནུ་ལྷན་ཚོགས་བྱས་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་བྱས་བོད་རང་བཙན་སློབ་ཕྲུག་ཚོགས་པ་གསུམ་ངོས་ནས་ཨ་ནི། རྒྱ་ནག་དམར་གཞུང་ལ་འགོག་རྒོལ་བྱེད་མཁན་གྱི་ལས་འགུལ་བ་ཚང་མ་ལ་གདུང་སེམས་མཉམ་སྐྱེད་བཞིན་ང་ཚོའི་རྒྱལ་སྤྱིའི་ལས་དོན་གྱི་རྨང་གཞི་ནི་འདི་ཉིན་མོ་རེད་འདི་བཞིན་སྲུང་བརྩི་བྱེད་ཡོད་རེད། ད་འདི་མི་ལོ་བདུན་ཅུ་དོན་བཞི་དེའི་རིང་དེ་ལ་ཨ་ནི། བོད་ནང་ལོགས་ལ་ད་ད་ལྟ་བར་དུ་ད་བོད་མི་ས་ཡ་གཅིག་ཅིག་གིས་བཅའ་སྡོད་སློབ་གྲྭ་བཙུགས་པ་དེ་གཅིག་པུ་མ་ཡིན་པ། ཡུ་གུར་སི་ནང་ལ་ངལ་རྩོལ་བསྒྱུར་བཀོད་ཁང་བཙུགས་ཡ་དང་ཧོང་ཀོང་ནང་ལ་ཡིན་ན་ཆོས་དད་རང་དབང་གི་ཨ་ནི་འགོག་རྐྱེན་བྱེད་ཡ་དང་ཨ་ནི་ཐའེ་ཝན་ནང་ལ་དྲག་རྒོལ་གྱིས་འཇིགས་སྐུལ་བྱེད་ཡ་དང་དེ་འདྲའི་མང་པོ་ཅིག་བྱུང་ཡོད་ཙང་ཨ་ནི་ལུང་པ་དེ་ཚོ་ཚང་མ་གྱིས་ང་ཚོ་ཚབ་བྱས་བྱས་ཨ་ནི་ང་ཚོ་གིས་ལས་འགུལ་འདི་སྤེལ་ཡོད་རེད། ལས་འགུལ་འདིའི་བརྒྱུད་ནས་ང་ཚོ་རྒྱལ་སྤྱིའི་གི་གཞུང་དང་ཨ་ནི་རྒྱལ་སྤྱིའི་གི་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་དེ་ཚོ་ཚང་མ་ལ་ང་ཚོ་རྒྱ་དམར་སྲིད་གཞུང་ལ་ཨ་ནི་མཚམས་འཇོག་ཡོང་ངེས་ཀྱི་གནོན་ཤུགས་སྤྲོད་རོགས་གནང་ཞུས་ནས་ང་ཚོ་གིས་དེ་འབོད་སྐུལ་ཞུ་གི་ཡོད། རྣམ་པ་ཚོས་གོང་དུ་གསན་པ་དེ་ནི་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་མོ་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་བདུན་ཅུ་དོན་བཞི་འཁོར་བར་རྒྱ་ནག་གཞུང་འབྲེལ་ཐོག་ནས་རྟེན་འབྲེལ་གྱི་མཛད་སྒོ་ཚོགས་ཡོད་ཀྱང་བཙན་བྱོལ་ནང་ལ་ཡོད་པའི་བོད་མི་དང་ཡུ་གུར་བ་ཧོང་ཀོང་སོག་པོ་དམངས་གཙོ་དོན་གཉེར་ཅན་ཚོས་མུན་ནག་ཉིན་མོ་ཞིག་ཏུ་ངོས་འཛིན་གྱིས་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་གནས་ཚུལ་ཞིག་རེད། བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་འཇང་དགུན་ཆོས་ཐོག་ཆེན་མོ་ཐེངས་བཅུ་གསུམ་པ་དེ་འཚོགས་བཞིན་འདུག་དེ་ཡང་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ལྔ་ཉིན་ནས་བཟུང་ཉིན་གྲངས་བཅོ་ལྔའི་རིང་རྒྱལ་ས Kathmandu རུ་བལ་ཡུལ་ནང་གི་དགེ་ལྡན་པའི་དགོན་སྡེ་གྲྭ་ཚང་གཞུང་ཆེན་སློབ་གཉེར་གྱི་ལྟེ་གནས་ཁག་གི་དགེ་འདུན་པ་ལྷན་ཚོགས་ཐོག་འཇང་དགུན་ཆོས་གཞུང་ཆེན་ཚད་མ་རྣམ་འགྲེལ་གྱི་ཆོས་ཐོག་ཆེན་མོ་དེ་ད་ལྟ་འཚོགས་བཞིན་པ་རེད་འདུག་འཇང་དགུན་ཆོས་དབུ་འབྱེད་མཛད་སྒོའི་སྐབས་སྐུ་མགྲོན་གཙོ་བོར་བལ་ཡུལ་སྐུ་ཚབ་དོན་གཅོད་རྩིབ་རི་སློབ་དཔོན་སྤྲུལ་སྐུ་ངག་དབང་ཆོས་གྲགས་ལགས་ཀྱིས་གཙོས་དམིགས་བསལ་སྐུ་མགྲོན་རྣམས་ཕེབས་ཡོད་པ་མ་ཟད་བལ་ཡུལ་དགེ་ལྡན་ལྷན་ཚོགས་ཁོངས་ཀྱི་དགེ་ལུགས་པའི་དགོན་པ་གཅིག་པོ་མ་ཡིན་པར་ཆོས་ལུགས་རིས་མེད་ཀྱི་དགོན་སྡེ་བཅུ་བཞི་ཡི་དགེ་འདུན་པ་ཞལ་གྲངས་དྲུག་བརྒྱ་ཙམ་མཉམ་ཞུགས་གནང་ཡོད་པ་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཨ་ནི་ད་དགེ་འདུན། དགེ་འདུན་པ་ད་ཕེབས་སའི་གི་ད་དགོན་པ་ག་ནས་ག་ནས་རེད་ཨ་ནི་ལབ་པ་ཡིན་ན་ཨ་ནི་ད་དགོན་པ་དེ་ཨ་ད།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནུབ་བྷེང་གཱལ་མངའ་སྡེའི་གྲོང་ཁྱེར་ས་ལུ་ཀར་ནང་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་དུ་ཆིབས་བསྒྱུར་གྱིས་ཆོས་འབྲེལ་སྩལ་གནང་མཛད་རྒྱུ་ཡིན་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་གར་ནུབ་བྷང་གཱལ་མངའ་སྡེའི་ས་ལུ་ཀར་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་མཁན་བླ་འདུས་མང་ཡོངས་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་ཉིན་གྲངས་ལྔའི་རིང་འབྲས་ལྗོངས་མངའ་སྡེའི་ནང་ཆོས་འབྲེལ་གྱི་མཛད་འཆར་ཁག་ལེགས་པར་བསྒྲུབས་པའི་རྗེས་ཕྱི་ཚེས་བཅོ་ལྔའི་ཉིན་གྱི་སྔ་དྲོ་མགོན་པོ་མཆོག་ས་ལུ་སྒར་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་དུ་ཆིབས་བསྒྱུར་གྱིས་ཕྱི་ནང་གི་དད་ལྡན་པ་ཡོངས་ལ་ནང་ཆོས་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་ཡིན་འདུག་དེའི་སྐོར་སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན།

སྲད་རྒྱུད་གྲྭ་ཚང་བར་གྱི་ཕེབས་ལམ་དེ་ཙམ་གྱིས་ཡག་པོ་མེད་པ་དང་ད་རེས་ས་གནས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་དང་འབྲེལ་རྒྱ་གར་ས་གནས་འབྲེལ་ཡོད་ལས་ཁུངས་ནས་ཕེབས་ལམ་བརྟན་པོ་བཟོ་སྐྲུན་གནང་བཞིན་ཡོད་པ་མ་ཟད་སྐུའི་སྲུང་བྱའི་གྲ་སྒྲིག་གང་ཡོང་གནང་བཞིན་ཡོད་འདུག་ས་ལུ་གར་ཆགས་པའི་དཔལ་ལྡན་སྲད་རྒྱུད་མ་དགོན་གྲྭ་ཚང་དེ་བཞིན་མཁན་ཟུར་ཞིང་གཤེགས་དམ་པ་བྱམས་པ་དབང་རྒྱལ་རིན་པོ་ཆེ་མཆོག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་ཕྱི་ལོ་ཉིས་སྟོང་གཅིག་ལོར་དགོན་པ་གསར་བཞེངས་ལེགས་གྲུབ་ཀྱིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་འབྱེད་རབ་གནས་མཛད་ཡོད་སྐོར། སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་ཀྱིས་མུ་མཐུད་གསུངས་དོན། ཉིས་སྟོང་ཐམ་པའི་ལོ་ལ་ཡང་ཨ་ནི་དེ་གཙུག་ལག་ཁང་རྟེན་དང་བརྟེན་པར་བཅས་པ་གསར་བཞེངས་བྱེད་ཡ་དང་ཉིས་སྟོང་གཅིག་གི་ལོ་ལ་ཨ་ནི་དེ་གསར་བཞེངས་གྲུབ་ནས་ཁོང་སྐྱབས་མགོན་རིན་པོ་ཆེ་དེ་ས་གནས་ལ་ཞབས་སོར་བཀའ་དྲིན་བསྐྱངས་ནས་དབུ་དབུ་འབྱེད་རབ་གནས་དེ་ནས་ཨ་ནི་གཙོ་བོ་ཡི་དམ་གསང་བདེ་འཇིགས་གསུམ་གྱི་ཨ་ནི་བཀའ་དབང་གིས་མཚོན་པའི་ཨ་ནི་གསུང་ཆོས་རྒྱ་ཆེ་བ་མང་པོ་ཅིག་དེ་གནང་བྱས་ཨ་ནི་དེ་འབྲེལ

ཡ་གི་ལ་དགོན་པ་ཆ་ཚང་རྟེན་དང་བརྟེན་པ་ཡོད་དུས་ཡ་གི་འཛིན་སྐྱོང་གནང་མཁན་ཅིག་དགོས་ཀྱི་ཡོད་རེད་དེ་ལས་འདི་དགོས་དུས་ཙང་ད་ལྟའི་ཆར་གནས་སྟངས་ས་གནས་སོ་སོ་ལ་བཞུགས་པ་ཙམ་རང་མ་གཏོགས། ཡག་ཐག་ཆོད་བྱས་ནས་བཞུགས་ཡོད་རེད་ཟེར་བ་དེ་ཞུ་རྒྱུ་ཡིན།
དཔལ་ལྡན་སྲད་རྒྱུད་གྲྭ་ཚང་དེ་ཉིད་ཐོག་མར་ཆགས་ཚུལ་ནི་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དགུའི་ལོར་འཇམ་མགོན་བླ་མ་ཙོང་ཁ་པ་བློ་བཟང་གྲགས་པ་ཆེན་པོ་མཆོག་སེ་ར་རྩེར་རྒྱུད་འགྲེལ་གྱི་ཆོས་འཁོར་བསྐོར་བའི་སྐབས་སུ་མ་འོངས་པར་གསང་སྔགས་ཀྱི་བསྟན་པ་བདག་ཉར་གནང་ཐུབ་མཁན་སུ་ཡོད་ཅེས་བཀའ་ཕེབས་པར་མཁས་པ་སུས་ཀྱང་བཀའ་ལན་འབུལ་མ་སྤོབས་པའི་ཚེ་རྗེ་བཙུན་ཤེས་རབ་སེང་གེས་ཚོགས་ཀྱི་དབུས་ནས་བཞེངས་ཏེ་ཕྱག་གསུམ་བཙལ་ནས་སྔགས་ཕྱོགས་ཀྱི་བསྟན་པ་ངོས་ཀྱིས་བདག་ཉར་བྱ་གི་ཡིན་ཞེས་གསུངས་པའི་ལོ་རྒྱུས་ཡོད་པ་དང་སྐབས་དེ་དུས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་རྗེ་བཙུན་ཤེས་རབ་སེང་གེ་ལ། མ་འོངས་པར་གཙང་གི་ཕྱོགས་སུ་ཕེབས་ནས་རྒྱུད་ཀྱི་འཆད་ཉན་གྱི་འཛིན་སྐྱོང་སྤེལ་གསུམ་གནང་དགོས་པའི་བཀའ་གནང་བ་བཞིན་ཁོང་གཙང་གི་ཕྱོགས་སུ་ཕེབས་ཡོད་པ་དང། སྐབས་དེ་དུས་ཁོང་གི་སློབ་མའི་གཙོ་བོའི་གྲས་སུ་ཡིན་པ་རྗེ་འདུལ་བ་འཛིན་པ་དཔལ་ལྡན་བཟང་པོས་གཙང་གཡག་ཤི་ཞེས་པའི་ལུང་པར་ཕྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་རྩ་བརྒྱད་ལོའི་ཡས་མས་ཙམ་དུ་ཕྱག་བཏབ་པ་ཞིག་ཡིན་པ་སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་ཀྱིས་གསུངས་བྱུང། རྗེ་བཙུན་ཤེས་རབ་སེང་གེས་རྗེ་འདུལ་བ་འཛིན་པ་དཔལ་ལྡན་བཟང་པོ་ལ་རྒྱུད་ཀྱི་འཆད་ཉན་རྩིས་སྤྲོད་གནང་པའི་རྗེས་ཕྱི་ལོ་གཅིག་སྟོང་བཞི་བརྒྱ་སུམ་ཅུ་སོ་གསུམ་ལོར་དབུས་ལྷ་ས་ལ་དཔལ་ལྡན་སྨད་རྒྱུད་གྲྭ་ཚང་བཙུགས་ནས་མཁས་པ་བསམ་གྱིས་མི་ཁྱབ་པ་དུ་མ་བྱུང་ཡོད་པ་མ་ཟད་དེ་རྗེས་རྗེ་བཙུན་ཀུན་དགའ་དོན་གྲུབ་ཕེབས་ནས་དཔལ་ལྡན་སྟོད་རྒྱུད་གྲྭ་ཚང་ཕྱག་བཏབ་པའི་ལོ་རྒྱུས་ཡོད་པ་རེད་འདུག། བོད་ས་མ་ཤོར་གོང་དགོན་པ་དེ་དག་ནང་ཟླ་རེའི་སྒྲུབ་མཆོད་ཚོགས་ཡག་དང་ཆོ་ག་ཕྱག་ལེན་ཙམ་མ་གཏོགས་གཞུང་ཆེན་ཁག་ལ་སློབ་གཉེར་བྱ་རྒྱུའི་ཕྱག་སྲོལ་མེད་པ་རེད་ཡིན་ན་ཡང་ཕྱིས་སུ་བཙན་བྱོལ་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་བཞིན་ད་ཆ་སྲད་རྒྱུད་གྲྭ་ཚང་དང་རྒྱུད་གྲྭ་སྟོད་སྨད་རྣམ་གཉིས་ནས་ཀྱང་གཞུང་ཆེན་ཁག་ལ་སློབ་གཉེར་གནང་བཞིན་ཡོད་པ་རེད་འདུག། དགོན་པ་འདིའི་ནང་ད་ལྟའི་ཆར་གྲྭ་རྒྱུན་ཞལ་གྲངས་བརྒྱ་མ་ཟིན་ཙམ་ཡོད་འདུག་པ་དང་ཁོང་རྣམས་ཕལ་ཆེ་བ་ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་པའི་མི་རིགས་ཀྱི་ཕྲུ་གུ་ཤ་སྟག་ཡིན་པ་རེད་འདུག་ཁོང་ཚོར་སྔར་སྲོལ་ལོ་འཁོར་གཅིག་གི་སྒྲུབ་མཆོད་ཁག་དང་དེ་བཞིན་དགོན་པའི་ཐུན་མོང་མ་ཡིན་པའི་ཆོ་ག་ཕྱག་ལེན་ཁག་དང་གཞུང་ཆེན་ཁག་ལ་སློབ་གཉེར་གནང་པ་དང་མཉམ་དུ་འཛིན་རིམ་དང་པོ་ནས་བཅུ་པ་བར་གྱི་སློབ་གྲྭ་ཟུར་འཛུགས་ཀྱིས་དེང་དུས་ཀྱི་ཤེས་ཡོན་གྱི་མཐུན་རྐྱེན་ཡང་བསྐྲུན་ཡོད་པ་རེད་འདུག།

ཡང་ས་ལུ་སྒར་ཁུལ་དུ་བོད་རིགས་དང་བོད་དང་ཆོས་རྒྱུད་གཅིག་པ་ཡིན་པའི་ནང་པའི་ཡུལ་མི་མང་པོ་ཞིག་གནས་སྡོད་བྱེད་བཞིན་ཡོད་དུས་དགོན་པའི་ངོས་ནས་མི་ཤི་གོད་ཆག་བྱུང་སྐབས་ཞབས་བརྟན་སོགས་སྒྲུབ་གནང་གི་ཡོད་པ་མ་ཟད་རེས་གཟའ་ཉི་མ་ནམ་ཡིན་ལ་ནང་ཆོས་ལ་དོན་གཉེར་ཡོད་མཁན་ཚོ་ལ་ནང་ཆོས་འཛིན་གྲྭ་ཟུར་དུ་ཁྲིད་བཞིན་ཡོད་པ་གསུང་གི་འདུག། ཨ་ནི་མ་འོངས་པ་ཡིན་ན་ཡང་ང་ཚོ་དེ་བསླབ་གྲྭ་གཅིག་ཡ་གསར་བཞེངས་ཞུ་ཐུབ་ཡག་གི་ད་ལྟའི་ལས་འཆར་ནང་ལ་དེ་ཡོད། འདིའི་བསླབ་གྲྭ་འདི་འཛུགས་སྐྲུན་བྱས་ཚར་བའི་རྗེས་ལ་ཨ་ནི་གཟའ་སྤེན་པ་དང་ཉི་མ་གང་ཡིན་ལ་དེའི་ས་གནས་ཀྱི་བོད་མི་དེ་གྱད་ལ་བོད་ཡིག་དང་བོད་སྐད་དང་ད་བོད་ཡིག་ད་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་དེ་འབྲེལ་གྱི་ངོ་སྤྲོད་བྱ་འཆར་འདི་གང་ཡིན་ཟེར་ན་གཟའ་ཉི་མ་ལ་ང་ཚོ་དགོན་པའི་བསླབ་གྲྭ་གུང་སེང་རེད། ཡིན་ཡང་ས་གནས་མི་མང་དེ་གྱད་དང་བུ་ཕྲུག་དེ་འདྲས་ཡོད་ན་འདི་ལ་ཡ། ག་རེ་ཟེར་དགོས་རེད། ང་ཚོ་འཛིན་གྲྭ་ཚོགས་ས་གི་མཐུན་འགྱུར་སྦྱར་བྱས་འདི་འདྲའི་གི་ཅིག་བྱེད་ཐུབ་ན་བསམ་པའི་འཆར་གཞི་དང་རེ་བ་འདི་འདྲ་ཡོད་འདི་ཞུ་ཡ།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་ལུ་སྒར་སྲད་རྒྱུད་གྲྭ་ཚང་དུ་ཆིབས་བསྒྱུར་ཐེངས་དྲུག་ཙམ་བསྐྱངས་ཡོད་ཅིང་ཐེངས་དང་པོ་དེ་བཞིན་ཕྱི་ལོ་ཉིས་སྟོང་གཅིག་ལོར་དགོན་པ་གསར་བཞེངས་ལེགས་གྲུབ་ཀྱི་རབ་གནས་དབུ་འབྱེད་མཛད་སྐབས་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་ཐའེ་ཝན་གྱི་དད་ལྡན་པ་ཚོར་ཆོས་ཉམས་སུ་ལེན་པར་གཙོ་བོ་ཀུན་སློང་ཡང་དག་པ་ཞིག་དགོས་གལ་ཆེ་བར་ཆོས་འབྲེལ་སྐབས་བཀའ་གནང་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གཉིས་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ཁྲི་པ་བརྒྱ་དང་བཞི་པ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་པའི་རྒྱ་རིགས་ཆོས་ཞུ་བ་རྣམས་ལ་ལམ་རིམ་བསྡུས་དོན་གྱི་ཆོས་འབྲེལ་གནང་བའི་སྐབས། ལམ་རིམ་བསྡུས་དོན་ནི་རྒྱན་འཇུག་གཉིས་ཀྱི་སྙིང་པོ་བསྡུས་ཏེ་ཉམས་སུ་ལེན་བདེ་བ་དང་ཚིག་ཉུང་ཞིང་དོན་ཟབ་པ་ཧ་ཅང་གི་ཕན་ཐོགས་ཡོད་པར་གསུངས་ཤིང་ཆོས་ཉམས་ལེན་ཡོང་བར་གཙོ་བོ་ཀུན་སློང་ཡང་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་སོང།
དགེ་བའི་བྱ་བ་གང་དང་གང་འདྲ་ཞིག་བྱེད་ཀྱི་ཡིན་ན་ཡང་ཐོག་མར་ཀུན་སློང་བྱེད་ཡ་ཅིག་དང་ཐོག་མ་ཨ་ནེ། དགེ་བ་གང་བྱས་པ་དེ་དགེ་རྩ་ཨ་ནེ་རྫོགས་བྱང་དུ་བསྔོ་བ་དེ་ཨ་དེ་ཉིད་འོ་དེ་གལ་ཆེ་བ་ཡིན་པ་རེད། རེད་བ། འོ་དེ་ཡིན་ཙང་ད་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་དགོས་བ་ཡིན་པ་རེད། རེད་བ། དགེ་བའི་བྱ་བ་ལ་འགྲོ་དང་མ་འགྲོ་ཟེར་ཡ་དེ་ཀུན་སློང་གི་རེད་བ། དགེ་བའི་བྱ་བ་ཆོས་ཉན་དགོས་བྱས་ཀྱང། ཨ་ནི་ཀུན་སློང་ཡག་པོ་ཞིག་མེད་ན་ཨ་ནི་ཆོས་སུ་འགྲོ་དགོས་བ་མ་རེད། ཡིན་ཙང་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་བ་ཡིན་པ་དེ་འདྲ་ཅིག་ཡིན་པ་རེད། ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་ལམ་ཉམས་སུ་ལེན་དགོས་པ་དང་ཐོབ་བྱེད་ཀྱི་ལམ་ཉམས་སུ་ལེན་པ་ལ་ཐོག་མར་ཤེས་དགོས་པ་དང་དེ་ནི་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་རིམ་བཞིན་སྔོན་དུ་འགྲོ་དགོས་པ་གསུངས་གནང་སོང།
བྱང་ཆུབ་ལམ་གྱི་རིམ་པའི་བརྗོད་བྱ་ཐམས་ཅད་མ་ཚང་བ་མེད་པ་ཉམས་མགུར་གྱི་ཚུལ་དུ་བསྡུས་པ་གིས་ཨ་ནི་ལམ་རིམ་ཉམས་མགུར་གྱི་ཨ་ནི་སྤྱན་རུང་མདོར་བསྡུས་སམ་གསན་ཡང་པས་ཨེ་ཀུན་སློང་དཀོན་མཆོག་གྱི་རིམ་པ་ན་རིམ་པ་བཞིན་དུ་ས་བལྟ་སྟེ་བསམ་པར་བྱ།
ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་མུ་མཐུད་བཀའ་ཆོས་སྩལ་བའི་ནང། དལ་འབྱོར་མི་ལུས་ཐོབ་པར་ཤིན་ཏུ་དཀའ་བ་མ་ཟད་མི་ལུས་རིན་ཆེན་འདི་ནི་ཡིད་བཞིན་ནོར་བུ་ལས་ཀྱང་ལྷག། འོན་ཀྱང་ཧ་ཅང་གིས་འཇིག་སླ་བ་ཡོད་པར་བརྟེན་རྟག་ཏུ་དགེ་བའི་ལས་ལ་བརྩོན་དགོས་གལ་ཆེ་བ་དང། འཆི་བའི་རྗེས་སུ་སླར་ཡང་དལ་འབྱོར་མི་ལུས་རིན་ཆེན་ཐོབ་དགོས་ན་ད་ལྟ་ནས་ཚུལ་ཁྲིམས་རྣམ་པར་དག་པ་སྲུང་དགོས་གལ་ཆེ་ཞེས་བཀའ་གནང་སོང།
བདེ་འགྲོའི་ལུས་རྟེན་ཙམ་པོ་བ་ཅིག་ཐོབ་པ་ལ་ཡང་ཚུལ་ཁྲིམས་རྣམ་པར་དག་པ་སྲུང་དགོས་བ་རེད། ད་ང་རང་གིས་ད་ལྟ་གི་ཐོབ་པའི་དལ་འབྱོར་གྱི་རྟེན་བཟང་དེ་འདྲ་ཅིག་ཐོབ་པ་ལ་ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང། སྨོན་ལམ་དྲི་མ་མེད་པས་མཚམས་སྦྱར། ཨ་ནི་སྦྱིན་སོགས་ཕར་ཕྱིན་དྲུག་གིས་གྲོགས་བྱས་པ་དེ་འདྲ་ཅིག་ཡོད་རེད། འོ་དུས་དེ་མ་ཚང་ན། ཨ་ནི་ད་དུང། རྒྱུ་མེད་ན་འབྲས་བུ་ཨ་ནེ་བདེ་འགྲོའི་རྟེན་ཐོབ་པ་ཡོང་ཡ་ཤེས་ཀྱི་མ་རེད་བ།
གཞི་རྩའི་ཆ་ནས་ཐེངས་འདིའི་བཀའ་ཆོས་དེ་བཞིན་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསོལ་འདེབས་ཞུས་པ་བཞིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོས་འབྲེལ་སྩལ་གཏན་འཁེལ་ཡོད་ཀྱང་འདི་ཚེས་གཅིག་ཉིན་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས་གསལ་བསྒྲགས་བསྐྱངས་པའི་ནང་མགོན་པོ་གང་ཉིད་མཆོག་ནས་མགུལ་ཆམ་བཞེས་པར་བརྟེན་སྐུ་ཡི་བླ་སྨན་པ་རྣམས་དང་འབྲེལ་ཡོད་ལས་ཀྱི་སྣེ་མོ་བ་ཚོས་སྐུ་ངལ་གསོ་གལ་ཆེ་བའི་དགོངས་འཆར་དང་གསོལ་འདེབས་ཞུས་པ་ལྟར་བཀའ་བཞེས་བཟང་པོ་ཐོབ་པར་བརྟེན། ཐའེ་ཝན་གསུང་ཆོས་ཉིན་དང་པོ་དང་ཉིན་གཉིས་པ་ནི་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་གནང་གཏན་འཁེལ་ཡོད་པ་ཡོངས་ཁྱབ་གསལ་བསྒྲགས་སྤེལ་ཡོད་པ་རེད། ད་རེས་ཀྱི་གསུང་ཆོས་ལ་ཐའེ་ཝན་ནས་དད་ལྡན་ཆོས་ཞུ་བ་ཆིག་སྟོང་ལྷག་ཆེད་ཕེབས་གནང་འདུག་ཅིང་གསུང་ཆོས་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་ཧུའུ་ལགས་ཀྱིས། Almost thirty years ago. འདས་པའི་ལོ་ངོ་བཅུ་ཕྲག་གསུམ་ཙམ་ནས་ང་ཚོ་བཞུགས་སྒར་རྡ་རམ་ས་ལར་ཡོང་སྟེ ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་ཆོས་ཞུ་གི་ཡོད། དེ་རིང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་དྲུང་ནས་བཀའ་ཆོས་ཞུ་རྒྱུ་ཡི་སྐལ་བཟང་གི་གོ་སྐབས་ཐོབ་བྱུང་ལ་ཁོང་གིས་ང་ཚོའི་མི་ལུས་རིན་ཆེན་དེ་གལ་ཆེན་པོ་ཇི་ལྟར་ཡིན་མིན་གསུངས་སོང་བས་སེམས་ལ་ཟུག་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་སྐབས་དེར་དད་ལྡན་ཆོས་ཞུ་བ་ཨ་ལན་ལགས་ཀྱིས། རྡ་རམ་ས་ལར་འབྱོར་བར་དགའ་ཚོར་ཆེན་པོ་བྱུང། འོན་ཀྱང་ཁ་སང ྋགོང་ས་ཏཱ་ལའི་བླ་མ་མཆོག་ནས་མགུལ་ཆམ་བཞེས་པའི་གནས་ཚུལ་ཐོན་པའི་སྐབས་ང་དང་ངའི་སྤུན་གྲོགས་ཚོ་བློ་མ་བདེ་བ་བྱུང་སོང།

བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་ཡིན། རྒྱ་ནག་ཕྱི་སྲིད་ལྷན་ཁང་གིས་ཨ་མི་རི་ཀས་རྒྱལ་ཁབ་གཉིས་དབར་གྱི་གྲོས་མོལ་ལ་ཕན་པའི་བྱ་སྤྱོད་སྤེལ་དགོས་པའི་རེ་བ་བྱེད་ཀྱི་ཡོད་ཅེས་བརྗོད་འདུག་དེ་ནི་ཉེ་ཆར་ཨ་རིས་རྒྱ་ནག་གིས་གནས་ཚུལ་ཁ་སྒྱུར་བཏང་བ་དང་གྲངས་ཐོ་རྫུན་བཟོ་བྱས་པ། མ་ཚད་ཕྱིའི་རྒྱལ་ཁབ་ཀྱི་གསར་འགྱུར་ཁག་ལ་དངུལ་དངོས་སྤྲད་དེ་གནས་ཚུལ་ཁ་སྒྱུར་བྱས་པ་སོགས་ཀྱི་སྐྱོན་བརྗོད་བྱས་པའི་དབང་གིས་བཟོས་པའི་ཛ་དྲག་ཆེ་བའི་གནས་ཚུལ་བྱུང་བའི་རྗེས་སུ་རྒྱ་ནག་གིས་གོང་ཞུས་ཀྱི་རེ་བ་དེ་བཏོན་ཡོད་པ་རེད། དེ་ཡང་རྒྱལ་ཁབ་གཉིས་དབར་གྱི་འབྲེལ་བ་ནི་ཐའེ་ཝན་དང་ཏོག་དབྱིབས་ནད་ཡམས་ཀྱི་འབྱུང་ཁུངས་སོགས་ཀྱི་གནད་དོན་དང་རྒྱ་ནག་གིས་གསང་མྱུལ་གྱི་བྱ་སྤྱོད་ལ་སྐྱོན་འཛུགས་བྱེད་པ་སོགས་ཀྱི་གནད་དོན་ཛ་དྲག་མང་པོ་བྱུང་བ་དེ་དག་གི་དཀའ་ངལ་དེ་སེལ་ཐབས་སུ་ཉེ་བའི་ཟླ་ཤས་རིང་རྒྱལ་ཁབ་གཉིས་ཀྱི་འབྲེལ་ཡོད་དཔོན་རིགས་བར་མཇལ་འཕྲད་གནང་རྒྱུ་ཇེ་མང་དུ་ཕྱིན་ཡོད་ཀྱང་གནས་སྟངས་ནི་སྔར་བཞིན་ཛ་དྲག་ཏུ་གནས་ཡོད་འདུག། དེ་ཡང་རྒྱ་ནག་ཕྱི་སྲིད་ལྷན་ཁང་གིས་རེས་གཟའ་ཟླ་བའི་ཉིན་ཕྱོགས་གཉིས་ཀྱི་འབྲེལ་བའི་ཁྲོད་ཕན་ཚུན་བརྩི་འཇོག་དང་ཞི་བདེ་མཉམ་གནས། ཕན་ཚུན་གཉིས་མོས་ཀྱི་ཁེ་ཕན་སྒྲུབ་ཐབས་ཀྱི་འབྲེལ་ལམ་བཅས་ཀྱི་གལ་ཆེའི་རང་བཞིན་ནན་བཤད་བྱས་ཡོད་འདུག་གསལ་བསྒྲགས་འདི་ནི་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken གྱིས་རྒྱ་ནག་གི་རྒྱལ་སྟོན་དུས་ཆེན་གྱི་གོང་རྒྱ་ནག་མི་དམངས་དང་རྒྱལ་ཁབ་གཉིས་ཞི་བདེ་ལྡན་པ་ཞིག་ཡོང་བའི་སྨོན་འདུན་དང་འཚམས་འདྲི་གནང་ཡོད་ཀྱང་འཕྲུལ་ལས་ཐོག་མཉམ་ལས་གནང་རྒྱུའི་སྐོར་གླེང་མེད་པའི་རྗེས་སུ་བྱུང་བ་ཞིག་ཡིན་འདུག། Biden སྲིད་གཞུང་གིས་དམག་དོན་ཡར་ཐོན་དང་འགྲོ་བ་མིའི་ཐོབ་ཐང་ལ་གནོད་འཚེ་གཏོང་བར་རྒྱུ་མཚན་དུ་བཟུང་ནས་རྒྱ་ནག་ལ chip བམ་འཕྲུལ་ཆས་བྱང་བུ་ཕྱིར་ཚོང་ཐོག་ཚོད་འཛིན་བྱས་ཡོད་པ་རེད། གཞན་ཡང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་ཉེ་ལམ་སྙན་ཐོ་ཞིག་གི་ནང་པེ་ཅིང་གིས་ལོ་རེར་ཨ་སྒོར་ཐེར་འབུམ་མང་པོ་བཏང་ནས་གནས་ཚུལ་ཁ་སྒྱུར་གྱི་བྱ་བར་བཏང་ཡོད་པའི་སྐྱོན་བརྗོད་བྱས་པ་བཀོད་ཡོད་འདུག། སྤྱིར་རྒྱལ་ཁབ་གཉིས་ཀྱི་དབར་མི་མཐུན་པའི་རྣམ་པ་མི་འདྲ་བ་མང་པོ་བྱུང་ཡོད་ཀྱང་མི་རྣམས་ཀྱིས་ཉེ་ལམ་རིམ་པ་མཐོ་བའི་གྲོས་མོལ་གྱིས་ཨ་རིའི་སྲིད་འཛིན Biden མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་བར་ཐུག་འཕྲད་བྱུང་སྲིད་པའི་རེ་བ་བྱེད་བཞིན་ཡོད་པ་རེད། འཁོར་སྔོན་མའི་ནང་ཐའེ་ཝན་གྱིས་རང་གིས་བསྒྲུབས་པའི་མཚོ་འོག་དམག་གྲུ་གསར་ཐོན་བྱུང་བའི་གནས་ཚུལ་བསྒྲགས་པ་བཞིན་ཐའེ་ཝན་མཚོ་འོག་དམག་གྲུའི་ལས་འཆར་དེ་སྣེ་ཁྲིད་གནང་མཁན་ཝང་ཧྲུའུ་ཁུང་གིས་ས་གནས་ཀྱི་གསར་འགོད་པ་ཚོར་འགྲེལ་བརྗོད་གནང་བར། ཁྲིམས་ཞིབ་པས་ཐའེ་ཝན་གྱི་མཚོ་འོག་དམག་གྲུའི་ཆེད་འགག་རྩའི་མཁོ་ཆས་རྣམས་ཉོ་དཀའ་བ་བཟོས་པ་མ་ཟད། ཐའེ་ཝན་གྱི་མཚོ་འོག་དམག་གྲུའི་འཆར་གཞི་དེར་ལས་ཀ་བྱེད་མཁན་ཞིག་རྒྱ་ནག་གི་གསང་ཉུལ་བ་ཡིན་པ་དང་གསང་ཉུལ་འདིས་རྒྱ་ནག་ལ་གནས་ཚུལ་མཁོ་སྤྲོད་བྱས་ཡོད་པ་གསུངས་འདུག་དེ་ནས་ཟླ་བ་བཅུ་པའི་ཚེས་གཉིས་རེས་གཟའ་ཟླ་བའི་ཉིན་ཐའེ་ཝན་ཞིབ་དཔྱོད་དཔོན་རིགས་ཚོས་དམག་གྲུའི་འཆར་གཞིར་ཐེ་གཏོགས་བྱེད་པའི་ཐད

རྒྱལ་ཁབ་ཀྱི་དཔལ་འབྱོར་སླར་གསོ་ཡོང་ཆེད་ཡུལ་སྐོར་ལས་རིགས་ལ་སྐུལ་འདེད་གཏོང་བའི་འཆར་གཞི་ཁྱབ་བསྒྲགས་བྱས་ཡོད་པ་རེད། འདི་ལོའི་དུས་སྟོན་དེའི་དུས་ཡུན་ཇེ་རིང་དུ་བཏང་བ་དེ་ཡང་རྒྱལ་ཁབ་ཀྱི་དཔལ་འབྱོར་ལ་སྐུལ་འདེད་གཏོང་བའི་ཆེད་དུ་ཡིན་པ་དང། མི་རྣམས་ཀྱིས་དུས་སྐབས་དེ་ལ་གསེར་གྱི་བདུན་ཕྲག་ཅེས་འབོད་བཞིན་ཡོད་པ་རེད་འདུག། དེ་བཞིན་ན་ནིང་ལོ་དང་བསྡུར་ན་ཡུལ་སྐོར་དང་འགྲིམ་འགྲུལ་བྱེད་མཁན་གྲངས་ཆེས་ཆེར་འཕར་ཡོད་འདུག་རྒྱ་ནག་གི་འགྲིམ་འགྲུལ་ཁང་གིས་བརྗོད་པར་རྒྱལ་ཁབ་ཀྱི་མེ་འཁོར་ལྕགས་ལམ་གཞུང་ལམ་མཚོ་ལམ་གནམ་གྲུ་བཅས་ཀྱི་འགྲུལ་བཞུད་སྔོན་དཔག་བྱས་པར་གཞིགས་ན་གཟའ་ཟླ་བའི་ཉིན་འགྲིམ་འགྲུལ་བྱེད་མཁན་ས་ཡ་ལྔ་བཅུ་ང་གསུམ་དང་ཚེག་བཞི་སྐྱེལ་འདྲེན་བྱེད་རྒྱུ་ཡིན་པ་དང་དེ་སྔ་ལོའི་དུས་སྟོན་སྐབས་ཀྱི་ཉིན་བཞི་པ་ལས་བརྒྱ་ཆ་ལྔ་བཅུ་ང་དྲུག་ཚེག་བཞི་འཕར་ཡོད་པ་རེད་འདུག། རྒྱ་ནག་གི་མེ་འཁོར་འགྲིམ་འགྲུལ་ཡང་སྔོན་དཔག་བྱས་ནས་གཟའ་ཟླ་བར་འགྲུལ་པ་ས་ཡ་བཅུ་དྲུག་དང་ཚེག་བཞི་སྐྱེལ་འདྲེན་བྱེད་པར་དེ་ཡང་སྔ་ལོའི་དུས་སྐབས་ལས་བརྒྱ་ཆ་བརྒྱ་དང་བདུན་ཅུ་དོན་ལྔ་ཚེག་བརྒྱད་འཕར་ཡོད་འདུག་དེ་བཞིན་གནམ་གྲུའི་འགྲིམ་འགྲུལ་གྱི་གྲངས་དང་ཡུལ་སྐོར་སྤྲོ་འཆམ་གྱི་གྲངས་འབོར་བཅས་སྔ་ལོ་དང་བསྡུར་ན་ཆེས་མང་དུ་ཕྱིན་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡོད། ཨ་མི་རི་ཀ་དང་ཧྥི་ལི་པིན་སི་གཉིས་ཀྱི་དབར་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོ་འཁོར་མཉམ་འབྲེལ་གྱི་མཚོ་འཐབ་ཀྱི་དམག་སྦྱོང་བྱེད་འགོ་བཙུགས་ཡོད་འདུག་དམག་སྦྱོང་དེ་དག་ལ Tagalog སྐད་དུ་ས་མ་ས་མའམ་མཉམ་དུ་ཞེས་པའི་དོན་མིང་ཐོག་ནས་རྒྱལ་ཁབ་གཉིས་ནས་ཡོང་བའི་གྲུ་པ་ཆིག་སྟོང་ལྷག་ཙམ་གྱིས་དགྲ་ཟླའི་ཆུ་འཛུལ་དམག་གྲུ་བཤེར་འཚོལ་དང་ཆུ་ངོས་དང་གློག་རྡུལ་དམག་འཐབ་བཅས་ཀྱི་ཐད་ལ་གཙོ་བོ་དམིགས་ཀྱི་ཡོད་འདུག་ཐེངས་འདིའི་དམག་སྦྱོང་མ་བྱས་གོང་མ་ནི་ལ་དང་པེ་ཅིན་དུ་ཉེ་ལམ་རྒྱ་ནག་གིས་རྒྱ་མཚོའི་ནང་ཕྱི་འཁྲིད་ཀྱི་རྩོད་གཞི་ཅིག་བྱུང་ཡོད་པ་དང་ཉིས་སྟོང་བཅུ་དྲུག་ལོའི་རྒྱལ་སྤྱིའི་གཏན་འབེབས་ཐག་གཅོད་ཞིག་གིས་དེའི་འདོད་ཚུལ་ལ་ཁྲིམས་ཀྱི་གཞི་འཛིན་ས་མེད་པར་འདོད་ནའང་རྒྱ་ནག་གིས་ཧ་ལམ་མངའ་ཁོངས་ཡོད་ཚད་བདག་དབང་ཡོད་པར་བརྗོད་ཀྱི་ཡོད་འདུག་པེ་ཅིང་གི་བྱ་སྤྱོད་ཀྱི་རྣམ་འགྱུར་བཙན་པོས་ས་ཁུལ་དེའི་བརྟན་ལྷིང་དང་བདེ་འཇགས་ལ་འཇིགས་སྣང་སྐུལ་བཞིན་ཡོད་པ་དེར་ཨ་རི་དང་དེའི་མཐུན་ཕྱོགས་རྒྱལ་ཁབ་ཀྱིས་རྒྱ་ནག་གི་བྱ་སྤྱོད་ལ་ཉིན་རེ་བཞིན་དངངས་འཚབ་བྱེད་བཞིན་ཡོད་འདུག།

རྒྱལ་ཁབ་མང་པོ་ཞིག་གིས་འབད་བརྩོན་བྱེད་པའི་དམིགས་ཡུལ་གཙོ་བོ་ནི་ས་ཁུལ་གྱི་བརྟན་ལྷིང་ལ་སྐུལ་འདེད་གཏོང་རྒྱུ་དང་ལོ་བཅུ་ཕྲག་འགའ་ཤས་རིང་ས་ཁུལ་འདིའི་ཞི་བདེ་སྲུང་སྐྱོབ་བྱེད་པར་འགན་སྲུང་བྱེད་པ་ཞིག་རེད་འདུག། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་ཉིན་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཁང་ནང། ས་ཐོ་ཚེ་རིང་དབང་མོ་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཐོབ་ཡོད་པའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཕྱི་རྒྱལ་ལ་གནས་བཞུགས་བོད་མི་ཚོའི་ངོས་ནས་རང་ནུས་གང་ལྕོགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད་འབད་བརྩོན་གནང་དང་གནང་མུས་ལྟར་འདི་ཚེས་ཉི་ཤུ་རྩ་དགུ་ཉིན་ཨ་རིའི་ཀལ་ཧྥོ་ནི་ཡ་མངའ་སྡེ་ནང་རྟེན་གཞི་བྱས་པའི་ལྕགས་ཟམ་བོད་ཀྱི་ལྷ་མོའི་གླུ་གར་ཚོགས་པ་ཐོག་མ་གསར་འཛུགས་གནང་མཁན་གྱི་གྲས་སུ་ཡོད་པ་ས་ཐོ་ཚེ་རིང་དབང་མོ་ལགས་སུ་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གིས་ཨ་ནི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཕུལ་བ་དེ་ད་རིང་དངོས་སུ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཀྱི་ཚོགས་ཁང་ནང་མི་མང་འདུ་འཛོམས་ཆེན་པོའི་སྟེང་ངོས་འཛིན་གནང་སོང། ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་འགན་འཛིན་མཱར་ཡོ་ཇེག་སོན་ལགས་ཀྱིས་དེ་རིང་མཛད་སྒོའི་སྟེང། སྒྱུ་རྩལ་བ་རྣམས་ནི་རིག་གཞུང་གཅེས་འཛིན་དང་དེ་དག་གིས་མ་འོངས་གཞོན་སྐྱེས་རྣམས་ལ་རིག་གཞུང་དེ་རྩིས་སྤྲོད་གནང་མཁན་ཆགས་ཡོད་པའི་སྐོར་གཏམ་བཤད་གནང་སོང། It's led to this historic gathering, ཨ་རིའི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཐོབ་མཁན་རྣམས་ནི་སོ་སོས་རིག་གཞུང་གཅེས་སྐྱོང་ལ་འབད་མཁན་ཤ་སྟག་ཡིན་པ་དང། ད་ལྟ་གཅེས་སྐྱོང་བྱེད་བཞིན་པའི་རིག་གཞུང་རྣམས་ནི་མ་འོངས་པའི་མི་རབས་གསར་པ་རྣམས་ལ་རྩིས་སྤྲོད་བྱ་རྒྱུ་དེ་གཙོ་བོ་ཆགས་ཀྱི་ཡོད། ཁོང་ཚོ་ནི་རིག་གཞུང་གཅེས་སྐྱོང་བྱེད་མཁན་ཙམ་མ་ཟད་གསར་གཏོད་ཀྱི་ལམ་ལ་ཞུགས་མཁན་ཤ་སྟག་ཆགས་ཡོད་ཅེས་གསུངས་སོང། ལྕགས་ཟམ་བོད་ཀྱི་ལྷ་མོའི་གླུ་གར་ཚོགས་པ་དེ་ནི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་གསར་འཛུགས་གནང་ཞིང་དེའི་དམིགས་ཡུལ་གཙོ་བོ་ནི་འཁྲབ་སྟོན་བརྒྱུད་ས་གནས་ཀྱི་མི་དམངས་རྣམས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བཀའ་སློབ་རྣམས་གོ་རྟོགས་སྤེལ་རྒྱུ་དང་ད་ག་ནང་བཞིན་གྱི་བོད་མི་ཚོའི་ངོས་ནས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུ་དེ་ཡིན་པ་རེད་འདུག། དེ་རིང་ས་ཐོ་ཚེ་རིང་དབང་མོ་ལགས་སུ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཁང་གི་ནང་མི་དམངས་འདུ་འཛོམས་སྟེང་ཨ་ནི་གཟེངས་རྟགས་དེ་དངོས་སུ་ངོས་འཛིན་གནང་པའི་ཐད་ཁོ་མོས། གཙོ་བོ་དེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དང་དེ་ལྟ་བུའི་གི་བྱ་གཞག་དེ་ནི་གཞོན་སྐྱེས་རྣམས་ལ་མིག་དཔེ་འོས་པ་ཞིག་ལ་ངོས་འཛིན་གནང་གི་འདུག། ད་གཙོ་བོ་རྒྱལ་བ་ཡིད་བཞིན་ནོར་བུ་ཀུན་འདུས་ཀྱི་ཐུགས་རྗེ་བྱིན་རླབས་དང་ཨ་ནི་བོད་གཞུང་ཟློས་གར་ང་ཚོ་ལ་སློབ་སྦྱོང་འདི་འདྲའི་ཡག་པོ་ཅིག་གནས་སྟངས་འདི་འདྲའི་སྐྱོ་པོ་ཅིག་སྒང་ལ་ང་ཚོ་ལ་ཡ་སློབ་སྦྱོང་རྩ་ཆེན་པོ་འདི་འདྲ་ཅིག་རག་ཨ་ནི་འདི་ནང་བཞིན་དགེ་རྒན་སྟོབས་ན་འདི་རྩ་ནས་སློབ་སྦྱོང་རག་ཨ་འདི་ནང་བཞིན་ཨ་ནི་འཁྲབ་སྟོན་པ་མང་པོ་ཞེ་པོ་ཅིག་མཉམ་པོ་ང་ཚོ་མཉམ་རུབ་མ་བྱེད་པ་ཡིན་ན་མི་གཅིག་གིས་གང་གས་བྱེད་ཐུབ་ཡ་ཡོད་མ་རེད་བ་ལྷ་མོ་འདི་འདྲའི་འཁྲབ་བྱེད་དུས། རྒན་རབས་མང་པོ་ཅིག་ང་ལ་ཡིད་ཆེས་དང་ཨ་ནི་བློ་གཏད་གནང་པ་རེད་བ་དེ་འདྲས་ཀྱི་ང་ཚོའི་མཉམ་དུ་ལ་ཡ་ཨ་ནི་དེ་འདྲས་བྱེད་ཐུབ་པ་རེད་མ་གཏོགས་ང་གཅིག་པོ་གིས་ད་གང་གས་བྱེད་ཐུབ་ཡ་ཡོད་མ་རེད་བྱས་ཙང་ང་ཁོང་རྣམ་ཚོ་ཚང་མ་ལ་ང་ད་རིང་སྙིང་དབུས་ནས་བཀའ་དྲིན་རྗེས་དྲན་དང་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་གསར་འཛུགས་གནང་ཞིང། ཐེབས་རྩ་ཁང་དེ་ཉིད་ཀྱིས་ཨ་རིའི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་ཁང་གི་གཟེངས་རྟགས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོ་ནས་འགོ་འཛུགས་གནང་འདུག་ད་བར་སྒྱུ་རྩལ་གྱི་མི་སྣ་བཞི་བརྒྱ་ལྔ་བཅུ་ཙམ་ཞིག་ལ་གཟེངས་རྟགས་དེ་ཕུལ་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཁང་གི་མདུན་ཐག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་དང་པར་ལེན་ཕྱོགས་སྒྲིག་པ་ནོར་བདེ་སྒྲོལ་མ་གཉིས་ནས་སྙན་སྒྲོན་ཞུ་གི་ཡོད།

བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང། རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་ནས་ཐག་གཅོད་གནང་བ་བཞིན་ཧི་མ་ཅལ་མངའ་སྡེའི་སིམ་ལ་གྲོང་སྡེའི་ལས་ཁུངས་ནས་ཁུལ་དེར་ཚོང་ལས་གཉེར་མཁན་གྱི་བོད་མི་བདུན་ཅུ་དོན་དྲུག་ལ་ཚོང་ཁང་གསར་རྒྱག་མཁོ་སྤྲོད་གནང་ཡོད་ཀྱང་ཁང་གླ་ཆེ་བའི་དཀའ་ངལ་འཕྲད་བཞིན་ཡོད་འདུག་གཤམ་ལ་དེའི་ཐད་ཚོང་པ་བསྟན་འཛིན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི། རྒྱལ་ས་སིམ་ལའི་ནང་དུ་ཡོད་པའི། གྷན་དྷི་ཐང་ཞེས་པའི་ཐང་ཆེན་གྱི་གཤམ་ལ། ལམ་ཟུར་དུ་ཆགས་པའི་བོད་མིའི་ཁྲོམ་ར་ཡོད་སའི་ས་ཁུལ་དེ། སིམ་ལ་གྲོང་ཁྱེར་ཡར་རྒྱས་གཏོང་རྒྱུ་དང་འགྲོ་ལམ་གསར་བཟོའི་ལས་འཆར་གྱི་ས་ཁྲའི་ཁོངས་སུ་ཚུད་ཡོད་ལུགས་གསུངས་ནས། སིམ་ལ་ཁྲིམས་ཁང་དང་ས་གནས་གྲོང་སྡེ་ལས་ཁུངས་ནས། བོད་མིའི་ཁྲོམ་ར་དེ་རྒྱལ་ས་སིམ་ལའི་ཕྱི་ལ་སྤོ་དགོས་པའི་བཀའ་བཏང་ནས། བོད་མི་ཚོང་པ་ཚོར་ལོ་མང་པོའི་རིང་ལ་དཀའ་ངལ་ཆེན་པོ་འཕྲད་པའི་རྗེས། བོད་མི་ཚོང་པ་རྣམས་ཨ་ཆད་འུ་ཐུག་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོར། རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་ཆེས་མཐོའི་ཁྲིམས་ཁང། Supreme Court། ལ་ཞུ་གཏུག་བྱས་པར། ལོ་མང་ཐག་གཅོད་མ་བྱུང་ཡང། མཐའ་མ Supreme Court འམ། རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་ནས་སིམ་ལ་ས་གནས་གཞུང་གིས་བོད་མི་ཚོང་པ་ཚོ་ལ་གུན་གསབ་ཏུ་ས་ཁུལ་གཞན་ཞིག་ཏུ་ཁྲོམ་ར་གསར་པ་ཞིག་གི་གསར་རྒྱག་བྱ་དགོས་པའི་ཐག་གཅོད་གནང་ནས་བཀའ་བཏང་བ་བཞིན། སྔ་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ཚེས་གཅིག་ཉིན་བོད་རིགས་ཚོང་པ་མི་ཚང་བདུན་ཅུ་དོན་དྲུག་ཡོད་པ་ཚང་མར་ཚོང་ཁང་གསར་པ་རག་ནས་དེ་རིང་ཁ་སང་ཁྲོམ་ས་གསར་པ་དེའི་ནང་ཚོང་ལས་གཉེར་བཞིན་ཡིན་སྟབས།
གནས་སྟངས་གང་འདྲ་ཡོད་མེད་རྒྱུས་ལོན་ཞུས་པར། ཚོང་པ་པ་སངས་བསྟན་འཛིན་ལགས་ཀྱིས་ཞལ་པར་ཐོག་འགྲེལ་བརྗོད་འདི་ལྟར་གནང་བྱུང།
ད་ལྟ་བོད་པའི་ཁྲོམ་ས་ཅིག་ཡོད་རེད་བ། ཁྲིམས་ཁང་ནང་ནས་བཀའ་བཏང་བ་གཞིར་བཟུང་གིས། ས་གནས་གྲོང་སྡེ་ལྷན་ཁང་གིས་ཨ་ནི། Street Vendor Policy། གི through ལ་ཨ་ནི་ང་ཚོ་ཁྲོམ་ས་འདི་གཏན་འཇགས་ཆགས་རེད་གཏན་འཇགས།

ཙག་ཙིག་ཚོང་ནི་སིམ་ལ་ཁུལ་དུ་ཁ་ཐོར་དུ་གནས་པའི་བོད་མི་རྣམས་ཀྱི་འཚོ་རྟེན་གཙོ་བོ་དེ་ཡིན་འདུག་ཁྲོམ་ས་རྙིང་པ་དེ་བཞིན་ལམ་ཟུར་དུ་འཕྲལ་སེལ་ཁྲོམ་ས་ཞིག་ཡིན་པའི་ཆ་ནས། ས་གླ་ཧ་ཅང་ཆུང་ཆུང་ཡིན་ཀྱང། ཁྲོམ་ས་གསར་པ་དེ་ནི་ཁང་པ་རང་ཡིན་ཙང། ཁང་གླ་ཆེན་པོ་སྤྲོད་དགོས་པའི་དཀའ་ངལ་འཕྲད་ཀྱི་ཡོད་ལུགས་ཁོང་གིས་མུ་མཐུད་ནས་གསུངས་གནང་གི་འདུག།

ཚ་གྲང། ས་མ་སྙིགས་ཅན་ད་སྔོན་མ་དེ་ཡིན་ན་ཨབ་སུ་དུས་ཡ་མི་འདུག་བ། ད་ད་ལྟ་བྱས་ན་དཔེར་ན་ད་ཆ་ཚང་གཅིག་གཏན་འཇགས་ཆགས་དུས་སྐམ་པོ་ཨ་ནི་ཆབ་གསང་ཡོད་པ་བྱས་ཨ་ནི་གཅིག་གི་ཆུ་དང། གཅིག་རླུང་དང་ཆར་པ་དང་གངས་དང་ག་རེ་ཡིན་ན་དཀའ་ངལ་མེད་པ་དེ་འདྲས་ཆགས་དུས་རེད་ནས་ད་ད་ལྟ་ཚོང་འདི་ལྟས་ད་ལྟ་གཅིག་ད་འགྲོ་ཡ་ལ་ཡིན་ནའི་ཐག་རིང་པོ་ཞེ་དྲག་གང་ཡང་ཡོད་མ་རེད་རྒྱལ་ས་ཁོ་རང་དཀྱིལ་ལ་རེད་ཁྲོམ་ས་དེ་ད་ག་ལེ་ག་ལེ་མ་འོངས་པ་བརྟན་པོ་བྱས་ཡར་རྒྱས་འགྲོ་གི་རེད་བ། ད་སྔོན་མ་ཡིན་ན་ང་རང་ཚོ་འདིའི་ཚོང་རྒྱག་མཁན་དེ་གྲས་ཅིག་ག་རེ། གོས་ཐུང་དང་སྟོད་ཐུང་དང་དེ་འདྲས་བཙོང་མཁན་ཡོད་རེད་ལ་ཕྱིས་སུ་ལྷམ་གོག་བཙོང་མཁན་འདུག་དེའི་ནང་ལ་ཨ་ནི་ཟ་ཁང་གས་ཅིག་གཉིས་འཇུས་ནས་བསྡད་མཁན་འདུག།
འདི་ལོ་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་ཆར་པ་ཤུགས་ཆེར་བབས་ནས་ཆུ་ལོག་དང་ས་རུད་ཀྱི་དཀའ་ངལ་མང་པོ་འཕྲད་ནས་མི་མང་སྤྱི་དང། ལྷག་པར་དུ་ཚོང་པ་ཚོ་ལ་ཚོང་མེད་པའི་དཀའ་ངལ་འཕྲད་བཞིན་པ་ལྟར། མངའ་སྡེ་དེའི་རྒྱལ་ས་སིམ་ལའི་ནང་དུའང་ཆར་ཤུགས་ཀྱིས་རྐྱེན་པས་ཕྱི་ནས་ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་མེད་པར་བརྟེན་བོད་མི་ཚོང་པ་ཚོ་ལའང་ཚོང་དེ་ཙམ་ཡག་པོ་བྱུང་མེད་པ་རེད་བཞག། ཕྱིས་སུ་ད་ལྟ་ཁ་ཆེ་སྙེ་མ་ཡང་ན་ཨོ་སི་ཏུ་ཕྱིས་སུ་ད་ལྟ་དེ་ཤིམ་ལ་ཁོ་རང་ལ་ད་ལན་ཆར་དུས་དེ་གི་པད་མ་སི་ས་དང་དེ་འདྲའི་ཡག་མ་ཉོར་བྱས་ནས་ང་རང་ཚོ་ད་ལྟ་ཅཱན་དི་ཀར་ནས་ཤིམ་ལ་གི་ཧའི་ཝེ་ཧྥོར་ལན་དེ་ད་ལྟ་མང་པོ་ཅིག་ས་ཉིལ་བྱས་ནས་ལམ་ཁ་དེ་ཏེས་འདི་བྱས་ནས་ད་ལྟ་ཡུལ་སྐོར་སྤྲོ་འཆམ་དེ་གའི་ཡར་ཡོང་ཐུབ་མི་འདུག་ཡུལ་སྐོར་སྤྲོ་འཆམ་དེ་གའི་ཡོང་སོང་ན་སྤྱིར་བཏང། མི་འབོར་གྱི་རྩིས་གཞི་བྱེ་བ་འདྲ་བྱས་ནས་ཤིམ་ལ་ཁོ་རང་ཚོ་གིས་ང་རང་ཚོ་གཏན་དུ་བསྡད་མཁན་དེ་གས་སྤྱིར་བཏང་བོད་པའི་ཁྲོམ་ས་ལ་ནི་ཁོ་རང་ཚོ་སླེབས་ཡོང་གི་རེད། འདི་རེད་མ་གཏོགས་གཞན་པ་སྤྱིར་བཏང་ཨེ་འདྲའི་ཞེ་པོ་དེ་འདྲའི་དག་ང་ཚོ་ལ་སྐྱོན་རྒྱག་གི་ཡོད་མ་རེད་སྔན་མ་ཡིན་ན་ང་ཚོ་ཁྲོམ་ས་རྙིང་པ་འདྲ་རེད་དེ་བས་ན་ས་ཆ་དེ་བརྟན་པོ་མེད་པ་བྱས་ཨ་ནི་ས་ཆ་དེ་ས་ཉིལ་བཟོས་ནས་སྔན་མ་ཐེངས་མ་ཅིག་ཁྲོམ་ས་བཅུ་དྲུག་ཅིག་སྔན་མ་མ་བཞིའི་བྱས་ནས་འདི་ནང་ལ་ཨ་ནི་ཅ་ལག་མང་པོ་ཞིག་འཕྲོ་བརླག་ཕྱིན་ཨེ་འདྲ་བྱས་རེད་ད་དཔེར་ན་ད་ལྟ

ཡུལ་མི་ཁོ་རང་གི་ཀུ་ཤུ་དེ་གས་ཡག་པོ་ཡོར་ཏེ་ཡིན་ནས་ད་ལན་ཀུ་ཤུ་དེ་གས་ཏས་ཉུང་ང་འདུག་ཟེར་ཨ་ནི། ནམ་རྒྱུན་ཡིན་ན་ཀུ་ཤུ་གི་དུས་ཚོད་ལ་ཏས་ཚོང་ཡག་པོ་ཡོར་ང་འདུག་ཡིན་ནས་ད་ལན་དེ་འདྲ་འདྲ་བོ་ད་མི་འདུག་ཏས་ཡིན་ནས་ད། གཅིག་གི། ཁྲོམ་ས་དེ་གཏན་འཇགས་ཡིན་དུས་མ་འབུ་ཁོ་ཆུ་དང་ཆར་བ་དང་རླུང་གི་ཉེན་ཁ་མེད་དུས་ཁོ་ཁྲོམ་ས་མལ་ལ་བསྡད་ཡག་འདུག་ཨ། ཨ་ནི། ལུས་སེམས་སྐྱིད་པ་དང་ཨ་ནི་ག་རེ་ཡིན་ན་ཅིག་ད་ཆ་རྐྱེན་མང་པོ་ཅིག་ག་རེ་ཡིན་ན་ད་ཡར་རྒྱས་ཕྱིན་རེད་མ་གཏོགས་མར་རྒྱས་འགྲོ་ཡོད་མ་རེད་བསམ་གོ། སིམ་ལ་ནི་རྒྱ་གར་ནང་གི་ཚ་གཡོལ་བྱ་ཡུལ་གྱི་གྲོང་ཁྱེར་གལ་ཆེ་ཞིག་ཡིན་སྟབས། ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་ཡང་མི་ཉུང་བ་ཞིག་སིམ་ལའི་ནང་ཡོང་གི་ཡོད་ཀྱང། དེས་བོད་མི་ཚོང་པ་ཚོའི་ཚོང་ལ་ཁྱད་པར་དེ་ཙམ་བཟོ་གི་མེད་པ་དང།

དེ་མིན་ན་ནིང་དང་ད་ལོའི་བར་ཚོང་ལ་ཁྱད་པར་དེ་ཙམ་མེད་ལུགས་འགྲེལ་བརྗོད་གནང་གི་འདུག། ཁྱེད་རང་བདག་གཉིས་ཀྱིས་རྩིས་ཆེ་བ་དང་ལྡན་སྤྱི་ཟླ་བདུན་པའི་གི་ཏ་རིག་གཅིག་ལ་ང་ཚོ་འདིར་སྤོས་རེད་སྤྱི་ཟླ་བདུན་པའི་ཏ་རིག་གཅིག་རྗེས་ལ་ནི་ཉི་མ་ཉི་ཤུ་ཟླ་བ་གཅིག་ཙམ་ཅིག་ང་ཚོས་ཁྲོམ་ས་བཟོས་ཡ་ད་དེ་འདྲ་ལ་ཡར་མར་ནང་ལོགས་ཏེས་ཅིག་གློག་འཐེན་ཡ་འདྲ་བོ་དང་ཨ་ནི་ཡང་ཅིག་བ་ལ་ཏཱིལ་བཏིང་ཡ་འདྲ་བོ་དང་དེ་འདྲ་བྱས་ནས་ཏེས་ཅིག་ང་ཚོ་འགོར་རེད་དེ་ཡིན་ནའི་ག་ལེ་ག་ལེ་ང་ཚོ་བོད་པའི་ཁྲོམ་ས་དེ་ལ་དུས་ད་ང་ཚོའི་ས་གནས་གཅིག་ལ་ཨ་ནི་ཤིམ་ལ་ལ་བོད་པའི་ཁྲོམ་ས་གཅིག་མ་ཞིག་མེད་དུས་མི་མང་ཆེ་ཚགས་རྩད་གཅོད་བཏང་ནས་ཁོ་རང་སླེབས་ཡོང་དུ་བ་བོད་པའི་ཁྲོམ་ས་དུ་ག་བ་ཡོད་རེད་ལབ་ནས། ད་དང་པོ་དུ་བ་ལ་ཏེས་ཀྱི་དཀའ་ངལ་འཕྲད་ད་ཕྱིས་སུ་ད་གཅིག་པགས་འགྲོ་གི་རེད་བསམ་གི་འདུག་ཡིན་ན་ད་ལན་ཚོང་མ་བྱུང་ཡང་ཏེས་ཀྱི་ག་རེ་ཟེར་ན་ཆར་ཤུགས་ཆེན་པོ་ད་དེ་འདྲ་བྱས་ནས་ཨ་ནི་ཏེས་ཀྱི་དཀའ་ངལ་འཕྲད་པ་རེད་སྤྱིར་བཏང་ནས་བོད་པའི་ཁྲོམ་ས་ནང་ལ་ཁྲོམ་ས་བདུན་ཅུ་དོན་དྲུག་ཡོད་རེད་འདི་མ་ཡིན་པའི་ཡང་ཁྲོམ་ས་དྲུག་ཅིག་ད་ང་ཚོ་འཛུགས་སུ་བྱས་ནས་རམ་བ་ཛར་གྱི་ཁྲོམ་ས་ཅིག་ཡོད་རེད་འདི་ཡང་ད་ང་ཚོ་མཉམ་པོ་མཉམ་པོ་རུབ་ནས་རག་བསྡད་རེད།

རྒྱ་གར་ནང་རྩག་རྩིག་ཚོང་ལས་གཉེར་མཁན་ཕལ་ཆེ་བ་དགུན་ཁའི་དུས་སུ་རྒྱ་གར་གྱི་རྒྱལ་ས་ཆེ་ཁག་ཏུ་བལ་གོས་ཀྱི་སུད་ཚོང་ཚོང་ལས་གཉེར་དུ་འགྲོ་གི་ཡོད་ཙང། སིམ་ལར་ཡོད་པའི་བོད་མིའི་ཁྲོམ་ར་གསར་པ་དེའི་ནང་བོད་མི་མི་ཚང་བདུན་ཅུ་དོན་དྲུག་དང་གསར་པ་དྲུག་བཅས་ཁྱོན་བསྡོམས་ནས་ཚོང་ཁང་བརྒྱད་ཅུ་གྱ་གཉིས་ཙམ་ཡོད་པའི་ཁོངས་ནས་དགུན་ཚོང་ལ་ཕེབས་མཁན་ཡོད་མེད་བཀའ་འདྲི་ཞུས་པར།
ད་ཧ་ལམ་ཧ་ལམ་ཕལ་ཆེ་བ་ཅིག་དགུན་ཁ་ལ་འཚོ་རྟེན་བྱས་ནས་བསྡད་ཡོད་དེ་ཡིན་ནས། ད་ལྟ་དགུན་ཁ་འགྲོ་མཁན་ཚོ་འགྲོ་ཨ་ནི་དབྱར་དགུན་མེད་པར་བསྡད་མཁན་དེ་གས་ཨ་ནི་དགུན་ཁ་འགྲོ་མཁན་གྱི་ཁྲོམ་ས་དེ་གས་ཡང་ཡར་ཞུགས་མར་ཞུགས་བྱས་ནས་ཨ་ནི་དགུན་ཁ་ཡང་ང་ཚོའི་ཅ་ལག་དེ་གས་ཡང་གངས་རྒྱ་གོས་ད་རྒྱ་གར་ཐུག་པུ་ཏའོ་ད་སོ་ཏྲ་ད་ཨིན་ཏྲ་བྱས་ནས་ང་ཚོའི་ཅ་ལག་དེ་མང་ཨ་ཡང་ཅ་ལག་དེ་ཡང་འགྱུར་བ་འགྲོ་བྱས་བསྡད་བསྡད་མཁན་ཁྲོམ་ས་བདུན་ཅུ་དོན་དྲུག་ད་ཧ་ལམ་ཧ་ལམ་སྟོན་ངེས་འདུག་བསམ་བསམ་འདུག་ད་ལྟ། ཡང་དེང་སང་སེམས་ལ་རྣམ་ཤེས་ག་འདྲ་ཡོད་མེད་དང། འདི་ལོ་དགུན་དུས་རྒྱ་གར་རྒྱལ་ཡོངས་སུ་གནམ་གཤིས་གྲང་མོ་ཆགས་པ་དང་དགུན་ཚོང་ཡག་པོ་ཡོང་བའི་རེ་བ་ཡོད་མེད་ཀྱི་ཐད་རྒྱུས་ལོན་ཞུས་པར། བསྟན་འཛིན་པ་སངས་ལགས་ཀྱིས་དགོངས་ཚུལ་གསུངས་ཡ་ལ། ད་ད་ལྟའི་ཆ་ལ་ད་ཆ་ད་ཆ་དཔེ་ད་རོ་ཅན་ད་ལོ་ཆར་ཞོད་དེ་ཤུགས་ཆེན་པོ་ཞེ་པོ་ཅིག་རྒྱག་དུས་རྒྱ་གར་མང་ཆེ་བ་ཁོ་རང་ཚོ་རྩིས་ག་རེ་རྒྱག་གི་འདུག་དགུན་ཁ་གི་དཔེ་མ་སྲིད་གྲང་མོ་ཆགས་གི་རེད་ད་ང་ཚོ་གི་ད་མ་འོངས་པ་སྐད་ཆ་བཤད་ད་ཐུབ་ཀྱི་མ་རེད་ཡིན་ནས་ང་ཚོ་གི་ཚོད་དཔག་བྱས་ནས་སྐད་ཆ་བཤད་པ་ད་བྱས་ན་ད་དགུན་ཁ་ཡག་པོ་འབྱུང་གི་རེད་བསམ་སང་ཅིག་ང་ཚོ་ལ་ཡོད་རེད་ཡིན་ནས་ཨ་ནི་ད་མ་འོངས་སྐད་ཆ་དེ་མ་འོངས་སྐད་ཆ་རེད། ཁོ་ཚར་ན་མ་གཏོགས་ཤེས་ཐུབ་མ་རེད། ལགས་རེད་ལགས་རེད།
ད་ལྟ་ནི་རྒྱ་གར་ནང་ཙག་ཙིག་ཚོང་ལས་གཉེར་མཁན་ཚོང་པ་ཕལ་ཆེ་བ་རྒྱ་གར་གྱི་རྒྱལ་ས་དང་གྲོང་ཁྱེར་ཆེ་ཁག་ཏུ་བལ་གོས་ཀྱི་དགུན་ཚོང་གཉེར་དུ་འགྲོ་རྒྱུའི་གྲ་སྒྲིག་བྱ་བཞིན་ཡིན་པ་དང། མང་པོ་ཞིག་གིས་ད་ལྟ་ནས་རྒྱ་གར་བའི་བལ་གོས་བཟོ་ཚོང་ལས་ཁང་ནས་ཚོང་ཟོག་ཡང་སྡེབ་ཉོ་རྒྱབ་བཞིན་ཡིན་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་འགའ་གསན་པར་ཐུགས་རྗེ་ཆེ།
ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉེ་ཆར་བཏོན་པའི་སྙན་ཐོ་གསར་པའི་ནང་ཁྲག་ཤེད་མཐོ་བའི་ནད་པ་ཚོར་སྨན་བཅོས་ཚུལ་བཞིན་བྱེད་ཐུབ་པ་ཡིན་ཚེ་མ་འོངས་པའི་ཉིས་སྟོང་ཉི་ཤུ་རྩ་ལྔ་ནང་ཚུད་ལ་ཁྲག་ཤེད་མཐོ་བའི་ནད་པ་ས་ཡ་ཉི་ཤུ་རྩ་དྲུག་ལྷག་དུས་མིན་འཆི་རྐྱེན་འགྲོ་བ་ལས་སྔོན་འགོག་ཐུབ་རྒྱུ་ཡིན་པ་གསུངས་ཡོད་པར་བརྟེན། ཕྱི་ལུགས་སྨན་པས་ཁྲག་ཤེད་མཐོ་བའི་ནད

འགྲོ་བ་མིའི་བདེ་ཐང་ལ་ཉེན་ཁ་ཅན་གྱི་དཀའ་ངལ་བཟོ་མཁན་ཞིག་ཡིན་པའི་སྐོར་ནན་པོ་གསུངས་ཡོད་པ་རེད། དེར་བརྟེན་ཕྱི་ལུགས་ཀྱི་ཁྲག་ཤེད་ཞེས་པ་དེ་ནི་སྙིང་གིས་ལུས་ཡོངས་ལ་ཁྲག་ཕར་གཏོང་བ་དང་སྡོད་རྩ་ནས་ཁྲག་ཚུར་སྙིང་དུ་སྡུད་པའི་བྱེད་ལས་ལ་སྟེང་འོག་གཉིས་ཀྱི་ཁྲག་ཤེད་ཀྱི་ཚད་འཛིན་པ་ལྟར་ཁྲག་ཤེད་ཀྱི་འཕྲུལ་ཆས་ནང་གསལ་བའི་སྟེང་གི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་ཉི་ཤུ་དང་འོག་གི་གྲངས་ཀ་བརྒྱད་ཅུ་གྱ་གྲངས་ནི་ཁྲག་ཤེད་ནད་མེད་པའི་ཚད་ལྡན་དུ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག

ཨེ་ནི Normal Stick གི་ཏག་ཏག་འགྲོ་ཅིག་བརྩི་དགོས་རེད་ཚང་མ་ལ་རོ།
འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ནས་འཛམ་གླིང་ནང་ཁྲག་ཤེད་མཐོ་བའི་ནད་ལ་སྟེང་གི་གྲངས་ཀ་བརྒྱ་དང་བཞི་བཅུ་དང་འོག་གི་གྲངས་ཀ་དགུ་བཅུ་དང་ཡང་ན་གྲངས་ཀ་དེ་གཉིས་ལས་མཐོ་བ་ཡོད་མཁན་གྱི་འཛམ་གླིང་གི་འགྲོ་བ་མི་གསུམ་ནང་ནས་གཅིག་ལ་དཀའ་ངལ་བཟོ་གི་ཡོད་པའི་སྐོར་གསུངས་ཡོད་པར་བརྟེན་ཁྲག་ཤེད་མཐོ་བ་ངོས་འཛིན་བྱེད་པའི་ཚད་གཞི་ནི་སྤྱི་ཡོངས་ཀྱི་སྟེང་འོག་གཉིས་ཀ་གལ་ཆེན་པོ་ཡིན་པ་དང

དེའི་གི་ཁྲག་ཤེད་དེ་ག་ཚོད་ཡོད་མེད་ཧ་གོ་ཡ་དེ་ཧང་སང་ཡ་གལ་ཆེན་པོ་ཆགས་བསྡད་འདུག་ཡང་མཚམས་མཚམས་ལ་ང་ཚོ་སྨན་ཁང་ལ་འགྲོ་དུས་ཡང་ཅིག་སྨན་ཁང་གི་ཁོར་ཡུག་རེད་སྨན་པ་ཡོད་རེད་ཨ་ནས་ཅིག་སོ་སོའི་དངངས་སྐྲག་ཡོད་རེད་བྲེལ་ལག་ཡོད་རེད་དེ་འདྲའི་གི་ཁོར་ཡུག་གིས་ཅིག་རྐྱེན་བྱས་རྗེས་ཡང། White Coat Hypertension། བྱས་རྗེས་བརྒྱ་ཆ་སུམ་ཅུ་ཙམ་ལ་ཁྲག་ཤེད་མཐོ་བ་སླེབས་ཡོད་རེད་དེ་ཡིན་པ་སོང་ཙང་ང་ཚོ་ལ་ཁྲག་ཤེད་ན་ཚ་ཡོད་མེད་ངོས་འཛིན་ཐུབ་ཡ་ཆེད་དུ་རྒྱུན་ལྡན་གི་ཁྲག་ཤེད་དེ་ཧ་གོ་ཡ་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་འདུག།
ཁྲག་ཤེད་མཐོ་བའི་ནད་པ་མང་ཆེ་བར་ནད་རྟགས་མེད་པའི་རྐྱེན་གྱིས་ཁྱིམ་ཚང་དུ་ཁྲག་ཤེད་ལྟ་དཔྱད་ཀྱི་འཕྲུལ་ཆས་ཉོས་ནས་ཡང་སེ་བརྟག་དཔྱད་བྱ་རྒྱུ་གལ་ཆེན་པོ་ཡིན་ཞིང། དམིགས་བསལ་ལོ་ཉི་ཤུ་ནས་ཁྲག་ཤེད་ཡོད་མེད་དུས་དུས་སུ་བརྟག་དཔྱད་བྱེད་དགོས་པ་དང་ལོ་སུམ་ཅུ་ཡན་ཚོས་ཡང་སེ་བརྟག་དཔྱད་བྱ་དགོས་པའི་ལམ་སྟོན་གནང་གི་འདུག།

འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཁྲག་ཤེད་མཐོ་བའི་ནད་དེ་ཡིས་སྤྱིར་བཏང་གི་འགྲོ་བ་མིའི་བདེ་ཐང་ལ་དཀའ་ངལ་གྱི་རིགས་ནི་ཀླད་ཁྲག་འཐོར་བ་དང་སྙིང་རྩ་འགག་པ་སྙིང་གི་བྱེད་ལས་ཉམས་པ་མཁལ་མའི་བྱེད་ལས་ཉམས་པ་སོགས་ཀྱི་དཀའ་ངལ་བཟོ་གི་ཡོད་པའི་སྐོར་གསུངས་ཡོད་པ་ལྟར་འཛམ་གླིང་ནང་སྐར་མ་རེ་རེའི་ཐོག་ལ་མི་ཆིག་སྟོང་ལྷག་འདས་གྲོངས་སུ་འགྲོ་བའི་ནང་ནས་མང་ཆེ་བ་ནི་ཁྲག་ཤེད་མཐོ་བའི་ནད་ཀྱིས་རྐྱེན་བྱས་ཏེ་འདས་གྲོངས་སུ་འགྲོ་བཞིན་ཡོད་པའི་སྐོར་གསུངས་ཡོད་པར་བརྟེན

ཁྲག་ཤེད་ག་ཚོད་མཐོ་བ་ན་སྙིང་གིས་ཅིག་ལས་ཀ་བྱས་བཅུག་ན་དེ་ཤུགས་ཆེ་བ་ཅིག་བྱས་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང་སྙིང་ཚུར་ག་ལེ་ག་ལེ་ག་ལེ་བཏང་ཡ་དང་སྙིང་དེ་ག་ལེ་ག་ལེ་ག་ལེ་སྐྱོ་བོ་ཆགས་ཡ་དང་སྙིང་ལས་ཀ་མ་བྱས་དང heart failure ཆགས་ཡ་དེ་རྒྱུ་རྐྱེན་གཙོ་བོ་གཅིག་ཁྲག་ཤེད་དང་འབྲེལ་བ་ཡོད་རེད་ཞུ་གི་ཡིན་འདི་བྱས་རྗེས་ཨེ་ནི་ཡང heart attack ཡོད་རེད་བ།

ཁྱེད་ཡང་སེ་ཡང་སེ་ཡང་སེ་ཁྲག་ཤེད་བལྟ་ཡས་དེ། ཟླ་བ་དྲུག་དྲུག་ལོ་གཅིག་གཅིག་ཙམ་ལ་ཁྲག་ཤེད་བལྟ་ཡས་དེ་གལ་ཆེན་པོ་ཆགས་བསྡད་འདུག་ཨེ་ནི། དེ་སོ་སོ་གི་རྒྱུན་ལྡན་གི་ཁྲག་ཤེད་བྱོས་ར་ཤག་ལ་རེད་ནང་ལ་ནམ་རྒྱུན་གི་ཁྲག་ཤེད་དེ་ག་ཚོད་ཡོད་པ་ཧ་གོ་ཡས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཞུ་གི་ཡིན་ནམ་རྒྱུན་གི་ཁྲག་ཤེད་རྟག་པར་ཞིག་མཐོ་པོ་དང་ཨེ་ནི་གཅིག་སྨན་ཁང་གི་ཁྲག་ཤེད་རྟག་པར་ཞིག་མཐོ་པོ་བསྡད་ན་ཨེ་ཁྲག་ཤེད་ཡོད་པ་ལ་ང་ཚོས་ཞུ་གི་ཡོད་རེད་ཞུ་གི་ཡིན་ཨེ་ནི་ཨང་གྲངས་དེ་བརྒྱ་དང་བཞི་བཅུ་དགུ་བཅུ་གི་ཐོག་ལ་ཡོད་ན་ཨེ་ནི་ཡང་ཁྲག་ཤེད་ཡོད་པ་ལ་ང་ཚོས་ཞུ་གི་རེད་ད་འདི་ད་ཅིག་ཨང་གྲངས་དེ་ཆགས་འདུག།
འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་པ་ཐྲེ་ཏྲོ་སི་ཡིས་ཁྲག་ཤེད་མཐོ་བའི་ནད་དེ་ལ་སྨན་ཐུན་ཉུང་ངུ་ཞིག་བསྟེན་ནས་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་བྱེད་ཐུབ་པའི་ནུས་པ་ལྡན་པའི་སྨན་ཡོད་པ་མ་ཟད། ཁྲག་ཤེད་མཐོ་བའི་ནད་པ་ལྔའི་ནང་ནས་གཅིག་ལ་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་ཐུབ་བཞིན་ཡོད་པའི་སྐོར་གསུངས་ཡོད་ལ། ད་དུང་འཛམ་གླིང་འཕྲོད་བསྟེན་ལས་ཁུངས་ཀྱི་འབྲེལ་ཡོད་སྨན་པས་གལ་ཏེ་ཁྲག་ཤེད་མཐོ་བའི་ནད་ལ་སྨན་བཅོས་ཚུལ་བཞིན་མ་བྱས་ཚེ་ཁྲག་ཤེད་མཐོ་བའི་ནད་དེ་དང་དེ་ཡིས་སློང་རྐྱེན་བྱས་པའི་ནད་རྙོག་འཛིང་ཆེ་བ་དེ་དག་གིས་མི་སྒེར་གྱི་བདེ་ཐང་དང་རྒྱལ་ཁབ་ཀྱི་འཕྲོད་བསྟེན་ལམ་ལུགས་རྒྱལ་ཁབ་ཀྱི་དཔལ་འབྱོར་ཐད་ལ་དཀའ་ངལ་ཆེན་པོ་ལྷུང་རྒྱུ་ཡིན་པའི་སྐོར། དང་གྲུབ། ལས་རིམ་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་ཐུགས་འགན་བཞེས་རྗེས་ལྷོ་ཨ་མེ་རི་ཀའི་ཁུལ་ལ་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་པ་ལྟར་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་བར་ཟིལ་གྲོང་ཁྱེར་སོལ་ཕོར་ནང་ཕེབས་ཡོད་པ་དང་ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་དང་བར་ཟིལ་བོད་ཁང་གི་འགན་འཛིན་ལྷན་ཚོགས་ཀྱི་དབུ་འཛིན་སོགས་ནས་སྣེ་ལེན་ཞུས་ནས་ཉིན་དེར་བར་ཟིལ་གྱི་གྲོང་ཁྱེར་སོལ་ཕོར་ནང་བགྲོ་གླེང་ཞིག་ཏུ་མཉམ་ཞུགས་གནང་ཡོད་འདུག། བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ལྔ་ཉིན་ནས་བཟུང་ཉིན་གྲངས་བཅོ་ལྔའི་རིང་རྒྱལ་ས་ཀ་ཐ་མན་གྲུ་རུ་བལ་ཡུལ་ནང་གི་དགེ་ལྡན་པའི་དགོན་སྡེ་གྲྭ་ཚང་གཞུང་ཆེན་སློབ་གཉེར་གྱི་བསྟི་གནས་ཁག་གི་དགེ་འདུན་པ་ལྷན་འཛོམས་ཐོག་འཇང་དགུན་ཆོས་གཞུང་ཆེན་ཚད་མ་རྣམ་འགྲེལ་གྱི་ཆོས་ཐོག་ཆེན་མོ་དེ་ད་ལྟ་འཚོགས་བཞིན་འདུག། རྒྱ་ནག་ཕྱི་སྲིད་ལྷན་ཁང་གིས་ཨ་མི་རི་ཀས་རྒྱལ་ཁབ་གཉིས་དབར་གྱི་གྲོས་མོལ་ལ་ཕན་པའི་བྱ་སྤྱོད་སྤེལ་དགོས་པའི་རེ་བ་བྱེད་ཀྱི་ཡོད་ཅེས་བརྗོད་འདུག་དེ་ནི་ཉེ་ཆར་ཨ་རིས་རྒྱ་ནག་གི་གནས་ཚུལ་ཁ་སྒྱུར་བཏང་བ་དང་གྲངས་ཐོ་རྫུན་བཟོ་བྱས་པ་མ་ཟད་ཕྱིའི་རྒྱལ་ཁབ་ཀྱི་གསར་འགྱུར་ཁག་ལ་དངུལ་དངོས་སྤྲད་དེ་གནས་ཚུལ་ཁ་སྒྱུར་བྱེད་ཀྱི་ཡོད་པ་སོགས་ཀྱི་སྐྱོན་བརྗོད་བྱས་པའི་དབང་གིས་བཟོས་པའི་ཛ་དྲག་ཆེ་བའི་གནས་ཚུལ་བྱུང་བའི་རྗེས་སུ་རྒྱ་ནག་གཞུང་གིས་གོང་གི་རེ་བ་བཏོན་ཡོད་འདུག། འདི་ལོའི་ཟླ་བ་དགུ་པའི་ཚེས་ཉི་ཤུ་དགུ་ཉིན་ནས་འགོ་བཙུགས་ཏེ་ཉིན་བརྒྱད་རིང་རྒྱ་ནག་གི་རྒྱལ་སྟོན་དུས་ཆེན་ཡིན་པ་དང་བསྟུན་ཏོག་དབྱིབས་ནད་ཡམས་སྐབས་ཀྱི་བཀག་འགོག་དོ་དམ་མེད་པར་བཟོས་པ་ནས་བཟུང་རྒྱ་ནག་གི་རྒྱལ་སྟོན་དུས་ཆེན་ཐེངས་དང་པོ་དེ་ཡིན་ཞིང། འདི་ལོའི་དུས་སྟོན་དེ་དུས་ཡུན་ཇེ་རིང་དུ་བཏང་བ་དེ་ཡང་རྒྱལ་ཁབ་ཀྱི་དཔལ་འབྱོར་ལ་སྐུལ་འདེད་གཏོང་བའི་ཆེད་དུ་ཡིན་པ་དང་མི་རྣམས་ཀྱིས་དུས་སྐབས་དེ་ལ་གསེར་གྱི་བདུན་ཕྲག་ཅེས་འབོད་བཞིན་ཡོད་པ་རེད་འདུག། ཨ་མི་རི་ཀ་དང་ཧྥི་ལི་པིན་སི་གཉིས་ཀྱི་དབར་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ནང་ལོ་འཁོར་མཉམ་འབྲེལ་གྱི་མཚོ་འཐབ་ཀྱི་དམག་སྦྱོང་བྱེད་འགོ་ཚུགས་ཡོད་འདུག་དམག་སྦྱོང་འདི་དག་ལ Tagalog སྐད་དུ Sama-Sama འམ་མཉམ་དུ་ཞེས་པའི་དོན་མིང་ཐོག་ནས་རྒྱལ་ཁབ་གཉིས་ནས་ཡོང་བའི་གྲུ་པ་ཆིག་སྟོང་ལྷག་ཙམ་གྱིས་དགྲ་ཟླའི་ཆུ་འཛུལ་དམག་གྲུ་བཤེར་འཚོལ་དང་ཆུ་ངོས་དང་གློག་རྡུལ་དམག་འཐབ་བཅས་ཀྱི་ཐད་གཙོ་བོ་དམིགས་ཀྱི་ཡོད་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།